ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་ལོ་རབས་ལྔ་བཅུའི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་ནས་ད་ལེགས་བཅོས་ཀྱི་དགོངས་གཞི་ཅིག་གི་ཐོག་ནས་དབུ་འཛུགས་ཅིག་གནང་ཡོད་རེད་ལ། དེ་བཞིན་ད་རྒྱ་ནག་གི་དམག་དཔུང་བོད་ཀྱི་རྒྱལ་ས་ལྷ་ས་བར་ལ་དཔུང་འཇུག་བྱས་པའི་རྗེས་ལ་ཡིན་པས་ན་རིམ་པས་བོད་རང་སྐྱོང་ལྗོངས་ཀྱི་གྲ་སྒྲིག་ལྷན་ཁང་ཟེར་ཡག་ཅིག་གི་འཛུགས་ཡག་ཅིག་གི་སྐད་ཆ་ཅིག་བྱུང་ཡོད་རེད་ལ་དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་ཡིན་ན་ཡང་ལྔ་བཅུ་ང་བཞིའི་ལོ་ལ་རྒྱ་ནག་ལ་ད་ཆིབས་བསྒྱུར་གནང་ཡོད་རེད་བྱས་ཙང་འདི་གས་ཀྱི་སྐོར་ནས་ངོ་སྤྲོད་ཞུ་གི་ཡིན་ང་ཚོ་ལེ་ཚན་ནང་སྔར་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་བཀྲ་ཤིས་བདེ་ལེགས་སྟོབས་ལགས། ལགས་ང་ཚོ་གོང་ལ་བཀའ་མོལ་བྱུང་བ་ནང་བཞིན་གྱི་འབྲེལ་ཡོད་གནས་ཚུལ་འདི་གས་ཀྱི་ཐོག་ནས

ནུབ་བྱང་ཅུས་ཀྱི་ཞི་ཀྲུང་ཤུན་གྱི་འོག་ནས་ད་བོད་སྐྱོད་བྱེད་མཁན་ཞིག་འདུག་ལ་ཁོ་རང་ཚོས་བཤད་ན་ང་ཚོ་བྱེད་ན་བོད་ལ་ཡར་བཙན་འཛུལ་ལ་ཡོང་མཁན་དེ་ད་ནུབ་བྱང་ཅུས་ཀྱི་གོ་སྒྲིག་གི་ནང་ནང་སའི་ནང་ནས་ཕན་མིང་ལབ་མཁན་དེ་ཆགས་བསྡད་འདུག་བྱས་ཙང་ད་ཕན་མིང་པཎ་ཆེན་རིན་པོ་ཆེ་ཡར་ཕེབས་སྐྱེལ་དང་སྦྲགས་རྗེས་རྒྱ་ནག་གིས་བོད་ལ་བཙན་འཛུལ་བྱེད་ཡག་གི་ཡོང་དུས་སྒོ་སུ་རིམ་པ་ལུས་སི་ནང་འདྲ་ཁ་ཕྱོགས་ལུས་སའང་མ་སོང་ན་ཁ་ཤས་ཅིག་ཡོད་པའི་ནང་ནས་གཅིག་ཕན་མིང་གིས་སྐོར་ལུས་ཁྲིད་རྗེས་པཎ་ཆེན་རིན་པོ་ཆེ་གདན་འདྲེན་ཞུས་རྗེས་མཚོ་སྔོན་ནས་ཡར་འཛུལ་ཡོང་དགོས་པ། ད་གཅིག་ཡང་སི་ཁྲོན་ནས་ཁྲེན་ཏུའུ་ནས་ཡར་འཛུལ་ཡོང་དགོས་པ་བྱས་ཙང་ད་མཚོ་སྔོན་ནས་འཛུལ་མཁན་གྱི་ནང་ལ་ནི་པཎ་ཆེན་རིན་པོ་ཆེའི་ལྷན་རྒྱས་ལ་ཕན་མིང་དང་མ་ནས་མཉམ་དུ་ལུས་ཤིག་རེད་དོ་དེའི་སྔོན་ལ་སྔོན་འགྲོ་དེ་ལ་ད་པཎ་ཆེན་ནང་མ་སྒང་གི་སྔོན་འགྲོ་དེ་ལ་ནི་ཅེ་འཇིགས་མེད་དང་དེ་ག་ནང་བཞིན་གྱི་ཧོ་དཔའ་བདུན་ལབ་མཁན་པ་སངས་དོན་གྲུབ་ལབ་མཁན་བྱོས་རབས་ཁོང་རང་བཅས་དེ་ཚོ་གསུམ་གཅིག་ཡར་སྔོན་ལ་ད

སྐོར་ལ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་བསྡུ་གཅིག་གནང་བཞག། སྲིད་ཚབ་གཉིས་དགོངས་ཞུ་གནང་སྟེ་ཉི་མ་གཉིས་སོང་བ་ཆུ་འབྲུག་ཟླ་བ་གསུམ་པའི་ཚེས་བཞི། ད་འདི་རེད་པཎ་ཆེན་རིན་པོ་ཆེ་མི་ནག་ཆུ་ནག་འདི་རེད་རྒྱལ་མི་ཡིན་པོ་ཆུ་ནག་འདི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཀྱི་སྤྱི་ཟླ་ལྔ་པའི་ཏ་རིག་ཉི་ཤུ་རྩ་དགུའི་ཉིན་ག་འདི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཆོས་ཀྱི་རྒྱལ་མཚན་སྟོན་འཁོར་ཐོག་སྐུ་སྲུང་རྒྱ་དམག་སྟོབས་ཆེ་བཅས་མཚོ་སྔོན་ནས་ལྷ་སར་ཕེབས་རྩེ་ཕོ་བྲང་ཤར་རྒྱུད་གཟིམ་ཆུང་ཉི་འོད་དུ་མཇལ་འཕྲད་གནང་བར་སྔར་ལམ་ལྟར་བཞུགས་ཁྲི་སྒྲོན་ཕྱོགས་ལ་བླ་བྲང་ཞབས་འབྲིང་རྣམས་ནས་མི་མགུ་བའི་རྣམ་འགྱུར་མང་པོ་སྟོན་གཤིས་རྗེས་སུ་ཕེབས་ཁར་མཇལ་འཕྲད་ནོར་གླིང་ཕོ་བྲང་དུ་སྒེར་མཇལ་ལྟ་བུ་གནང་དགོས་བྱུང་ཟེར། ད་འདི་གྲོས་ཆོད་ལ་མ་མཐུན་པའི་འགལ་བ་ཆེན་པོ་གཅིག་རེད། གྲོས་ཆོད་ནང་ལ་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དང་པཎ་ཆེན་སྐུ་འཕྲེང་བདུན་པ་ཡིན་ན་གཅིག་སེ་དགུ་པ་ཡིན་ན་གཅིག་སྐབས་དུས་ལ་དེ་ནི་སྔ་མོའི་སྲོལ་ལམ་ག་རེ་ཡོད་པ་ནང་བཞིན་གྱི་ཐོབ་ཐང་དང་ལམ་ག་རེ་ཡོད་པ་དེ་གནང་རྒྱུ་ཟེར་མཁན་ཅིག་ཡོད་རེད་བྱས་ཙང་སྔ་མོའི་ལམ་ཁོ་རང་བྱས་ནས་རྩེ་ཤར་རྒྱུད་ལ་ཨ་ནི་འདི་ན་རྒྱལ་བ་རིན་པོ་ཆེ་སྡིངས་ཆའི་སྒང་ལ་བཞུགས་ཁྲི་བརྒྱབ་དང་པཎ་ཆེན་རིན་པོ་ཆེ་ནམ་རྒྱུན་ནས་རྒྱལ་ཚབ་ཡོད་ས་དེ་ཞལ་ཤར་ལ་སློག་ནས་བཞུགས་ཁྲི་བརྒྱབ་པའི་སྒང་ལ་ད་དེས་མ་འདོད་པའི་རྣམ་འགྱུར་ཞེ་དྲག་བསྟན་ཡོད་རེད་མ་འདོད་པའི་རྣམ་འགྱུར་ཞེ་དྲག་བསྟན་པའི་རྐྱེན་གྱིས་རྗེས་མ་ཐོན་ཕྱག་རྫོབ་ལ། ཨ་ནི་མཛད་སྒོ་གནང་མ་ཐུབ་རེད། སྲོལ་རྒྱུན་ཞི་རྒྱག་ནོར་བུ་གླིང་ག་ཨ་ནི་ཞབས་བཀྱག་ཐོག་ལ་བཞུགས་ཨ་འདི་འདྲས་སུ་གནང་དགོས་བྱུང་དུས་སུ་རྒྱ་མིའི་གྲོས་ཆོད་དོན་ཚན་བཅུ་བདུན་ལ་རྒྱལ་ར་ཡིན། འདིའི་སྐབས་འདི་རང་ལ། གཟིམ་ཆུང་ནང་ལ་བསྐྲུན་པའི་སྐུ་པར་ང་མ་གནང་བྱུང་བཙལ་ནས་མ་གནང་བྱུང་སྐུ་པར་དེ་ཚོའི་ནང་ལ་སྔ་མོའི་ལུགས་སྲོལ་བྱས་ནི་རྒྱལ་བ་རིན་པོ་ཆེ་གོང་ལ་བཞུགས་པཎ་ཆེན་རིན་པོ་ཆེ་གནས་ཡག་ཁོ་རང་ཕྱག་ཐལ་མོ་སྦྱར་འདུག་བཞུགས་ཤག་འདིའི་ཁ་ཐུག་དེ་ཡིན་ནི་རྒྱ་མིའི་རྒྱུད་ཁུག་གི། འདིའི་ཁ་ཐུག་དེ་བཞུགས་སྟངས་དེ་འགྲིག་མི་འདུག་ཟེར་ནས་རྙོག་གྲ་ཞེ་དྲག་བཙལ་ནས།

བྱུང་གནས་ཀྱི་ཆ་ཤས་ནང་ཡང་རྒྱ་དམར་ནས་བོད་མི་ཁ་བྲལ་གཏོང་རྒྱུའི་རིང་ལུགས་ངན་པའི་ཐབས་ཤེས་ཀྱི་སྟེང་ནས་མཛད་དཀའ་བཟོས་སོང་གསུང་དགོས་རེད། རྙོག་དྲ་དེ་ལྟ་བུ་ཡང་ཡང་ནས་ཡང་དུ་བྱུང་བ་རེད། ད་ཀུན་གཟིགས་པཎ་ཆེན་སྐུ་ཕྲེང་འདི་པ་གདན་ས་བཀྲ་ཤིས་ལྷུན་པོར་ཕེབས་པ་ཐོག་མར་རྟེན་ཁྲི་ཕེབས་ལེགས་འབུལ་ཞུ་བ་བཀའ་བློན་བླ་མ་རམ་པ་ཐུབ་བསྟན་ཀུན་མཁྱེན་ངོ་ལས་དམིགས་བསལ་གྱི་གཏོང་གནང་མཛད་པ་རེད།
ལོང། སྟོབས་ལ་དྭ། དེ་ནས་ནི་པཎ་ཆེན་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ཡིན་ཡང་ནོར་བུ་གླིང་གའི་ནང་ལོགས་ལ་མཇལ་གནང་པ་དང་དེ་འདྲས་ཀྱི་གནས་ཚུལ་བཅས་བྱུང་ཡོད་རབས་བརྙན་འདིའི་སྐུ་པར་ལས་མཇལ་མྱོང་ཡོད། རིར་སྒྲོལ་དཀར་ལ་ཐོག་མའི་གི་མཇལ་འཕྲད་ཞུ་ཡས་དེ། ལྷ་ས་ལ་ཉིན་གུང་གཡས་གཡོན་ཅིག་ལ་མཇལ་འཕྲད་ལོ་ཅིག་གནང་འདུག་ཡིན་ནའང་ལ་སྐབས་དེ་དུས་ཙམ་པ་ད་པཎ་ཆེན་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་མཇལ་འཕྲད་ཞུ་ཡས་དེའི་ཐོག་ལ་ཏོག་ཙམ་སྐུ་ངལ་ལོ་ཅིག་འཕྲད་དེ་ག་རེར་སྐུ་ངལ་འཕྲད་བསྡད་ཡོད་རེད་ཟེར་ན་དེའི་གོང་གི་གནས་ཚུལ་མང་པོ་ཅིག་བཀྲ་ཤིས་ལྷུན་པོའི་བླ་བྲང་དང་བོད་གཞུང་བར་ལ་སྐུ་ངལ་ལོ་ཅིག་འཕྲད་རྒྱུ་དེ་གཙང་སེལ་ཐུབ་མེད་པར་སོང་ཙང་ད་ད་ལམ་རྒྱལ་བ་རིན་པོ་ཆེ་མཇལ་འཕྲད་ཞུ་དུས་སྐབས་སུ་ག་འདྲ་ཞིག་ཞུ་དགོས་རེད་པས་ཟེར་ཅིག་ཧ་ལམ་ད་སྐབས་དུས་ཧྥན་མིང་དང་བཀྲ་ཤིས་ལྷུན་པོའི་བླ་བྲང་གི་སྐུ་དྲག་འགའ་ཤས་ཀྱིས་ད་ད་ལམ་གྱི་དེ་གནས་དུས་ཚོད་རྩིས་ཟིག་པ་མ་རེད་ང་ཚོའི་བོད་པའི་སྐད་ལ་གང་བྱས་ད་གོ་སྐབས་ལུགས་ཅིག་ལེན་ཅིག་བརྩིས་ཅིག་ཨ་ནི་རྒྱལ་བ་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་འདྲ་མཉམ་ལུས་གཅིག་གིས་རྣམ་པ་བཟོ་ཡས་གི་གཅིག་འཆར་གཞི་ལུས་གཅིག་འདིང་གི་འདུག་པ་ད་ཕྱོགས་གཅིག་ནས་ག་རེ་ཟེར་ན་ང་ཚོའི་བཀྲ་ཤིས་ལྷུན་པོའི་གི་ད་སྐབས་དེ་དུས་ཀྱི་ད་ལྕེ་འཇིགས་མེད་དང་ལྷ་སྨོན་ཡེ་ཤེས་ཚུལ་ཁྲིམས་ཞུ་མཁན་ད་སྐབས་དེ་དུས་གཙོ་བོ་དེ་ཚོ་རེད་ཞབས་ཕྱི་ནང་ནས་བྱས་ཙང་དེ་ཚོ་གིས་དེའི་སྔོན་ལ་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བར་ལ་དཀའ་ངལ་བྱུང་རྒྱུ་དེ་གི་འཁོན་འཛིན་གྱི་རྣམ་པ་དེ་གི་ཐོག་ནས་ནི་ད་ལམ་གོ་སྐབས་ཅིག་ལ་བརྩི་དགོས་ཀྱི་རེད་ཀྱ་ནང། སྐབས་དེ་དུས་ཀྱི་དམར་པོ་དེ་དང་པཎ་ཆེན་རིན་པོ་ཆེ་འཆམ་དུས་ལུས་ཅིག་བྱས་ནས་མ་ནས་ལྷན་རྒྱས་ལུས་ཅིག་ཕེབས་པ་ད་ག་བྱེད་ཅིག་དེ་འདྲས་ཀྱི་ཐོག་ནས་ཅིག་གོ་སྐབས་ལུས་ཅིག་བརྩིས་ཅིག་དེ་འདྲས་ཨ་ནི་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་དུས་སྐབས་སུ་མཇལ་ཁ་ཞུ་སྟངས་དེ་རྣམ་པ་དེ་ག་འདྲ་བྱས་ནས་ཞུ་དགོས་རེད་པས་ཟེར་ཅིག་རྒྱལ་བ་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་འདྲ་མཉམ་རེད་པས་ཡང་མེད་ན་རྒྱལ་བ་རིན་པོ་ཆེ་དཔེར་ན་མཚོན་ན་མཐོ་བ་ལ་བརྩིས་ཅིག་ཁྲི་སྒང་ནས་མཇལ་དར་པཎ་ཆེན་རིན་པོ་ཆེ་ཡར་ཕུལ་དགོས་རེད་ཡང་མིན་ན་མཇལ་དར་རྩེ་སྤྲོད་གནང་དགོས་རེད་རྩེ་སྤྲོད་ཟེར་ན་ང་ཚོས་མཇལ་དར་ཕར་སྤྲོད་ཚུར་སྤྲོད་བྱེད་ཡས་ཅིག་འདུག་ཨ་དེ་ལ་ང་ཚོས་སྲོལ་རྒྱུན་བོད་པའི་གི་བླ་མ་དེ་ཚོས་མཇལ་འཕྲད་ཞུ་དུས་སུ་མཇལ་དར་རྩེ་སྤྲོད་ལབ་དགོས། དེ་ལ་ཕྱིན་ན་རྩེ་སྤྲོད་ཞུ་དུས་སྐབས་སུ་འདྲ་མཉམ་གྱི་རྣམ་པ་ལོ་ཅིག་རེད་བ། བཞུགས་ཁྲི་སྒང་ལ་བཞུགས་གཅིག་མ་ནས་མཇལ་དར་ཕུལ་དགོས་ན་ནི་ཁོ་བོའི་མཐོ་དམན་གྱི་རྣམ་པ་ལོ་ཅིག་རེད་བ། བྱས་ཙང་འདི་འདྲའི་གི་གནད་དོན་དེ་ཡི་ཐོག་ལ་ད་ཁོ་ཚོ། ད་བླ་མ་གཉིས་ལ་དགུང་ལོ་ཡང་ཆུང་ཆུང་རེད་འདི་འདྲའི་གི་ཐུགས་སྣང་ཡང་དམིགས་བསལ་ཡོད་ཀྱི་མ་རེད་ད་ཡིན་ནའང་གཙོ་ཆེ་ཤོས་མི་དེ་ད་གྲ་སྒྲིག་བྱེད་མཁན་དེ་ཚོ་རེད་བ། གྲ་སྒྲིག་བྱེད་མཁན་གྱི་ནང་ལ་ཚུར་དེ་ལ་ཤུགས་རྒྱག་མཁན་གཙོ་བོ་དེ་ཧྥན་མིང་ཡོད་རེད་ཕར་ཕྱོགས་དེ་ལ་གྲ་སྒྲིག་བྱེད་ཡས་གི་སྣེ་ཤན་བྱེད་མཁན་དང་ཕའི་དེ་གཅིག་གྲོས་བསྡུར་བྱེད་ས་ལོ་དེ་བོད་གཞུང་གི་ངོས་ནས་བཀའ་བློན་ང་ཕོད་རེད།

རྒྱ་ནག་ལྷོ་ནུབ་ཅུའུ་དང་ནུབ་བྱང་ཅུའུ་ཟེར་ཉེན་ཅིག་ཡོད་རེད་ད་གང་བྱས་དམག་ཁུལ་ཁང་གཉིས་ལྷོ་ནུབ་དམག་ཁུལ་ཁང་གིས་བོད་སྐྱོད་བོད་ལ་ཡོང་ཉེན་གྱི་བཙན་འཛུལ་བྱེད་ཉེན་གྱི་ཀྲང་གོ་ཧྭ་དང། ནུབ་བྱང་ཅུའུ་གིས་བོད་ལ་བཙན་འཛུལ་བྱེད་ཁག་གི་ཏང་བཤའ་རྒྱུག་གི་དམག་དཔོན་ཨ་ནི་ཧྥན་མིང་གཉིས་ཁོ་རང་གཉིས་ཡང་ག་རེ་ཟེར་ན་ད

གྲོས་མཐུན་བཞག་རེད་དེ་ཡིན་ན་ལ་གཞི་རྩའི་མི་མང་གི་ངོས་ནས་བོད་རྒྱ་མིའི་འོག་ལ་སྡོད་འདོད་ཡོད་མ་རེད་ད་བཀའ་ཤག་གི་ངོས་ནས་སྡོད་འདོད་ཡོད་མ་རེད་གྲོས་མཐུན་དེ་ག་རེ་རེད་ཟེར་ན་བཙན་གནོད་འོག་ལ་བཞག་རྒྱུ་ཅིག་རེད་བ་ལ་དེ་བྱེད་དུས་སྐབས་སུ་ད་གང་བྱས་རྒྱ་མི་དམག་མི་བོད་ལ་སླེབས་ཚར་བ་རེད་དེ་ཁོ་དམག་དཔོན་བོད་ལ་སླེབས་ཚར་བ་རེད་དེ་བོད་ཀྱི་ངོས་ནས་རྒྱ་མི་འོག་ལ་ཕར་ཅིག་འགྲོ་གི་ཡིན་ཟེར་གི་འདོད་མོས་ཅིག་བྱུང་དགོས་རེད་བ་ལ་འདོད་མོས་མ་བྱུང་ན་དན་ད་ཡང་ག་ཟེར་ན་ད་དཀའ་ངལ་འཕྲད་ཅིག་འདྲ་བསྡད་དགོས་ཅིག་ཡོད་རེད་གང་བྱས་ད་བྱས་ཙང་ད་དེ་འདྲས་གི་ཚུགས་ལུགས་བྱས་གི་ཐོག་ལ་ཁོ་རང་ཚོས་གི་མཚན་སྙན་རྩོད་ལེན་བྱེད་ཀྱི་ཐོག་ལ་གཏད་སོ་ཅིག་ཏག་ཏག་བསྡད་ཀྱི་མི་འདུག་ཨ། བྱས་ཙང་ད་བསྡད་མ་བསྡད་ཀྱི་ཧྥན་མིང་གིས་པན་ཆེན་རིན་པོ་ཆེ། བེད་སྤྱོད་བཏང་བ་ཟེར་ན་འདྲ་པན་ཆེན་རིན་པོ་ཆེ་བརྒྱུད་བྱས་བོད་བློ་འགུག་ངོས་ལེན་བྱེད་ཐུབ་པའི་གི་གི་ཁོའི་གི་གོ་སྐབས་ཟིན་པ་ཟེར་ན་འདྲ་བསམ་བློ་ཞིག་བཏང་གི་འདུག་ཨ། ད་ཀྲང་གོ་ཧྭ་དང་དེ་ཚོས་གིས་ཨ་ནི་ད་སྲོལ་རྒྱུན་གྱི་ཐོག་ནས་བོད་གཞུང་ཟེར་ཉེན་དེ་རྒྱལ་བ་རིན་པོ་ཆེ་དབུ་ཁྲིད་པའི་གཞུང་ཅིག་ཡིན་པ་དང་འདིའི་འོག་ལ་པན་ཆེན་རིན་པོ་ཆེ་གི་བླ་བྲང་ཡོད་པ་དེ་འདྲས་ཀྱི་སྲོལ་རྒྱུན་གྱི་ལོ་རྒྱུས་ཀྱི་གནས་བབ་དེ་ཁོས་དེ་ཚོ་ཧ་གོ་གི་འདུག་བ། ཁོས་ཧ་གོ་དུས་སྐབས་སུ་རྒྱལ་བ་པན་ཆེན་བར་ལ་བྱས་ན་རྒྱལ་བ་རིན་པོ་ཆེ་ཡང་ནི་ཆོས་སྲིད་གཉིས་ཆའི་གི་ད་དབུ་ཁྲིད་མཐོ་ཤོས་དེ་ཡིན་པ་ཅིག་ལ་ཀྲང་གོ་ཧྭ་ཧ་གོ་ད་དེ་གཙོ་བོ་དེ་ཀྲང་གོ་ཧྭ་ལ་ཕུན་ཚོགས་དབང་རྒྱལ་གྱིས་དེ་ཚོ་ངོ་སྤྲོད་ཟེར་ན་འདྲ་ང་ཚོས་རྒྱབ་ལྗོངས་ཀྱི་གནས་ཚུལ་འབྱོར་བ། ད་ཧྥན་མིང་ལ་དེ་འདྲས་ཀྱི་རྒྱབ་ལྗོངས་གནས་ཚུལ་མེད་དུས་སྐབས་སུ་ཆན་ཙང་དང་ཧོའུ་ཙང་ཟེར་ཅིག་ང་ཚོས་དེ་འདྲ་རྒྱ་མིས་ལབ་ཀྱི་འདུག་ག་ཟེར་ན་བོད་ནུབ་མ་ལབ་དགོས་མ་རེད་དམ་བོད་ཤར་མ་ལབ་དགོས་རེད་དམ་གང་བྱས་དེ་འདྲས་ཀྱི་ཅིག་རྣམ་པ་ལུས་དེ་འདྲས་བྱེད་དུས་སྐབས་སུ་ཁོའི་གི་ད་གཅིག་གྱུར་ཟེར་བའི་གྱི་འབད་བརྩོན་ལ་ཅིག་ཧྥན་མིང་གིས་བྱས་དེ་ལ་ཨ་ནི་ལྕེ་འཇིགས་མེད་གི་ད་རྒྱབ་ཤ་ལངས་པ་ལབ་དགོས་རེད་ལྕེ་འཇིགས་མེད་གི་ད་འདོད་རྔམ་ལོ་ལ་བྱས་འོ་ད་འདྲ་མཉམ་གྱི་མཇལ་འཕྲད་འདྲ་མཉམ་ཞུ་དགོས་ཟེར་ཅིག་ཡོད་མ་རེད་རྒྱལ་བ་པན་ཆེན་གཉིས་འདྲ་མཉམ་གྱི་རྣམ་པའི་ཐོག་ནས་མཇལ་འཕྲད་ཞུ་དགོས་ཟེར་ཅིག་ཡོད་རེད་ད་དེ་ལ་ང་ཕོད་ཀྱིས་ཁས་ལེན་བྱེད་ཀྱི་ཡོད་མ་རེད་གལ་སྲིད་དེ་འདྲ་ཡིན་པ་ཡིན་ན་འདྲ་མཉམ་གྱི། རྣམ་པའི་གི་ཐོག་ནས་མཇལ་འཕྲད་གོ་སྒྲིག་བྱེད་དགོས་ཡོད་ན་ནི་མཇལ་འཕྲད་ཡོང་གི་མ་རེད་གོ་རེད། ད་མཇལ་འཕྲད་མ་ཞུས་པ་ཡིན་ན་ཡང་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་ཕམ་ཉེས་ཟེར་དགོས་རེད་ག་རེ་ཟེར་ན་པན་ཆེན་རིན་པོ་ཆེ་ལྷ་ས་ལ་ཞབས་སོར་འཁོད་རེད་ད་རྒྱལ་བ་རིན་པོ་ཆེ་མཇལ་འཕྲད་མ་ཞུས་ན་ད་གནས་ཚུལ་དེ་ག་འདྲ་རེད་ཟེར་ཏེ་བོད་མི་མང་གི་ངོས་ནས་ཅིག་ཡང་བསམ་ཚུལ་ཅིག་ཡོང་གི་རེད་པ། མཇལ་འཕྲད་ག་འདྲས་ཞུས་དང་མ་ཞུས་ལ་ནི་དེ་གི་ཞིབ་ཕྲའི་གནས་ཚུལ་དེ་བོད་མི་མང་གིས་ཧ་གོ་གི་ཡོད་མ་རེད་ཡིན་ན་རྒྱལ་བ་པན་ཆེན་མཇལ་འཕྲད་གནང་རེད་ད།

བབ་སེ་ལུའུ་བྱས་རྗེས་ནི་རྒྱལ་བ་རིན་པོ་ཆེ་དང་པན་ཆེན་རིན་པོ་ཆེ་གི་མཇལ་འཕྲད་ཀྱི་གོ་སྒྲིག་དེ་ལ་ཕར་ཚུར་བབ་སེ་ལུའུ་བྱས་རྗེས་ད་རྒྱལ་བ་རིན་པོ་ཆེ་ཕྱོགས་ག་ནིའི་ཐད་ནས་ག་རེ་ཟེར་ན་ད། ཆོས་སྲིད་གཉིས་ཆའི་ཐོག་ནས་ཁྲི་ཀའི་དབུ་སྣེ་མཐོ་བ་དང་པན་ཆེན་རིན་པོ་ཆེ་ཁྲི་དམའ་བ་ལུའུ་ཅི་ཙི་ཡི་ཆེད་མཇལ་འཕྲད་དེ་གོ་སྒྲིག་ལུགས་བྱུང་རྗེས་ད་སྐབས་དེ་དུས་བརྩམས་པ་ཏའེ་ཏའེ་ཟེར་དེ་ད་པན་ཆེན་གྱི་རྒྱལ་བའི་རྣམ་ཐར་དང་དེ་ཚོ་ལ་རྒྱལ་བ་རིན་པོ་ཆེ་བཀའ་སློབ་ཅིག་བཏང་ཡོད།

བྱས་ཙང་འདིས་ཀྱི་མཇལ་འཕྲད་དེ་སྟེ། སྐུ་ངལ་ཁག་པོ་ཞིག་ནི་བྱེད་རྒྱུ་ཁས་རེད་ད་གཙོ་ཆེ་ཤོས་དེ་རྒྱ་མི་རེད་ཨ་ནི་ང་རང་ཚོའི་གཞུང་དང་བླ་བྲང་གཉིས་ཀྱི་མཐོས་མཐོ་རིམ་གྱི་དཔོན་རིགས་དེ་ཚོས་ཀྱི་ད་དེ་ཅིག་བྱུང་འདུག། འདིའི་རྗེས་ལ་ད་པཎ་ཆེན་རིན་པོ་ཆེ་ལྷ་ས་ལ་ཉི་མ་གཅིག་གཉིས་བཞུགས་རྗེས་ཨ་ནི་ཡ་གཙང་ལ་ཆིབས་བསྒྱུར་གནང་སྐབས་ལ་ཨ་ནི་རྒྱལ་བ་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་མཇལ་འཕྲད་ཅིག་གནང་འདུག་ད་མཇལ་འཕྲད་གནང་ཡོང་དུས་སྐབས་སུ་སྐབས་དེ་དུས་གཞུང་འབྲེལ་གྱི་གོ་སྒྲིག་ལུགས་ཞིག་མེད་དུས་སྐབས་སུ་ད་རྣམ་པ་ཤུགས་ཆེན་པོ་མེད་དུས་སྐབས་སུ་ཨ་ནི་མཇལ་འཕྲད་དེ་ལྷོད་ལྷོད་བྱུང་བ་དང་གཞི་ནས་ཨ་ནི

དེ་ཚོ་དཀའ་ལས་ཁག་པོ་ལུ་ཅིག་ཡོང་ནས་མཇལ་འཕྲད་གནང་རྒྱུའི་སྐོར་ད། ཐ་མའི་དེ་ག་རེ་ཟེར་ན་མཇལ་འཕྲད་ཞུ་དུས་སྐབས་སུ་ཡ་གཞིས་ཀ་རྩེ་ལ་ཆིབས་བསྒྱུར་གནང་ཁ་ལ་ལ་མཇལ་འཕྲད་ཞུ་དུས་གོ་དེ་ཡང་ལྷོད་ལྷོད་བྱུང་བ་ནི་བཀའ་མོལ་ལྷུག་པོ་ལུ་ཅིག་དང་སྐུ་གོང་མ་ཀྱི་སྐབས་སུ་གནས་ཚུལ་ག་རེ་བྱུང་བ་ཡིན་ན་དེ་ཚོ་ཚང་མ་བརྗེད་ཅིག་དང་མི་རབས་གསར་པ་གཉིས་ཕེབས་ཡོད་རེད་ནི་འདི་ང་ཚོས་མཐུན་འབྲེལ་གནང་ཡ་དང་ནི་མཉམ་དུ་ག་རེ་ཟེར་ན་ད་བོད་ལ་ལེགས་སྐྱེས་འབུལ་གནང་དགོས་ཀྱི་དེ་འདྲས་ཀྱི་ཕན་ཚུན་བཀའ་སློབ་བྱུང་བ་དང་དེ་ལ་པཎ་ཆེན་རིན་པོ་ཆེ་ནས་ཐུགས་མགུ་བོ་གནང་ཡ་ཀྱི་དེ་འདྲ་གནང་སོང་སོང་ཡ་ཀྱི་འོ་དེ་འདྲས་ཀྱི་དང་རྒྱལ་བ་རིན་པོ་ཆེ་གི་སྐབས་དེ་དུས་ཀྱི་གཟིགས་ཚུལ་དང་དགོངས་ཚུལ་དེ་ཚོ་ད་རྒྱལ་བ་རིན་པོ་ཆེ་གི་རྣམ་ཐར་ནང་ལ་གསལ་པོ་ལ་ཞུ་བ་རེད་སླང་བ་ལ། ལོངས་སུ་ཞུས་ཙང་སྐབས་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཀྱི་ལོ་ལ་པཎ་ཆེན་རིན་པོ་ཆེ་ལྷ་ས་ཕེབས་པ་དང་རྒྱལ་བ་རིན་པོ་ཆེ་ལྷན་རྒྱས་ད་མཇལ་ཁ་གནང་པ་དེ་ག་ཅིག་བྱུང་ཡོད་རེད་ལ་ད་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་ཞུས་པ་ཡིན་པ་ཡིན་ན་ཡང་ཞུ་གཅིག་ད་བཟང་པོའི་རྣམ་པ་ཅིག་རེད་གསུངས་པས་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་དགུ་པ་རྒྱ་ནག་ལ་ཕེབས་ནས་སྒ་སྐྱེ་དགུ་མདོ་ཁུལ་ལ། དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་རེད། ཨ་ནི་དེའི་སྐབས་ལ་ཡིན་པ་ཡིན་ན་ཡང་ཕན་ཚུན་གྱི་སྤྱི་ཚོགས་ཀྱི་གནས་སྟངས་ཡིན་ནའི་རེད་འགལ་རྐྱེན་དེ་འདྲ་བྱུང་ཡོད་རེད་ད་ཡིན་ནའི་ལས་ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དང་པཎ་ཆེན་སྐུ་ཕྲེང་བཅུ་པ་ཨ་ནི་རྒྱལ་ས་ལྷ་ས་མཇལ་གནང་བ་དེ་ཡིན་ནའི་ལས་ཡང་འགྱུར་བ་ཆེན་པོ་ཅིག་རེད་ད་ལྟ་སྟོབས་ལགས་ཀྱིས་གོང་ལ་གསུངས་སོང་སྐབས་དེ་དུས་ཡིན་པ་ཡིན་ན་ད་མི་རབས་མ་གསུངས་ནའི་ད་མི་རབས་གསར་པ་ཅིག་ཆགས་གནང་གི་ཡོད་རེད་གསུངས་ཀྱི་ད་དེའི་རྗེས་ལ་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞིའི་ལོ་ལ་ལྷ་ལྡན་གཙུག་ལག་ཁང་ལ་རྒྱལ་བ་རིན་པོ་ཆེ་ནས་ད་དགེ་སློང་གི་སྡོམ་བཞེས་གནང་པའི་རྗེས་ལ་ཡིན་པ་ཡིན་ན། སྐབས་དེ་དུས་ད་རྒྱ་ནག་དམར་ཤོག་གི་དམག་དཔུང་བོད་ཀྱི་རྒྱལ་ས་ལྷ་ས་བར་ལ་སླེབས་ཚར་བ་ཅིག་ཆགས་ཀྱི་ཡོད་རེད་ལ། དེའི་སྔོན་ནས་ད་རྒྱལ་བ་རིན་པོ་ཆེ་གི་དགོངས་པའི་ནང་ལོགས་ལ་ང་རང་ཚོ་བོད་ཀྱི་སྤྱི་ཚོགས་དེ་ལེགས་བཅོས་ཅིག་དགོས་ཀྱི་ཡོད་དུས་ལེགས་བཅོས་ཅིག་གི་དབུ་ཚུགས་གནང་ཡག་གི་དགོངས་པ་ཅིག་ཡོད་རེད་ཡིན་ནའི་ལས་ནི་ལེགས་བཅོས་འདི་ད་ཅིག་གི་འཆར་གཞི་འདུག་ཟེར་བཀོད་གནང་ཡ་དང་མང་པོ་ཅིག་གནང་བའི་རྗེས་དེ་ཡིན་པ་ཡིན་ན་ཏག་ཏག་ད་རྒྱ་ནག་གི་བཀག་འགོག་ཞུ་ནའི་རེད་འགོག་རྐྱེན་ཅིག་གི་འཕྲད་ཡོད་རེད་པ་དེ་སྐབས་དེ་དུས། རེད་འདུག་ག་ལགས་ད་དེ་དུས་སྐབས་དུས་སུ་རྒྱལ་བ་རིན་པོ་ཆེ་ད་ལམ་ད་ཐུགས་བཞེད་ཟེར་དགོས་རེད་དེ་གི་ཟེར་ནའི་འདྲ་ད་ཐུགས་ཀྱི་སྔོན་སྐྱེ་བ་མང་པོ་ཅིག་གི་ཐུགས་ཀྱི་ཐུགས་འདྲིས་ཟེར་རེད་ཟེར་ནའི་འདྲ་ཐུགས་ཀྱི་སྨིན་པ་ཟེར་ནའི་འདྲ་དེ་འདྲས་བྱས་ཅི་གང་བྱས་ད་སྤྱི་ཚོགས་ལ་འགྱུར་བ་གཏང་དགོས་པ་དེ་རྒྱལ་བ་རིན་པོ་ཆེ་གི་སྐུ་ན་ཆུང་ཆུང་སྐབས་སུ་རང་ནས་གཟིགས་གནང་འདུག་ཆབ་སྲིད་ཐུགས་འགན་བཞེས་རྗེས་ཧ་ལམ་ལོ་གཅིག་འགྲོ་རྗེས་ནས་ལམ་སང་དེ་འདྲའི་གི་སྔ་དུས་ཀྱི་སྤྱི་ཚོགས་ཀྱི་ལམ་ལུགས་དེ་ཏག་ཏག་ཅིག་འགྲིག་གི་མེད་པ་དེ་གཟིགས་གནང་འདུག་དེ་ཕྱིས་ཕྱིས་ལ་རྒྱལ་བ་རིན་པོ་ཆེ་བཙན་བྱོལ་ལ་ང་ཚོས་ཞབས་སོར་འཁོད་རྗེས་བདེ་ཤག་ཞེ་དྲག་ཞེ་དྲག་བཀའ་མོལ་དེ་འདྲ་ཕེབས་ཀྱི་མི་འདུག་བ་ཞིབ་འཇུག་རེ་གཉིས་རག་སོང་རབས་ཤིག་དེ་ཚོ་ལ་བཀའ་མོལ་དེ་ཚོ་ལ་མང་པོ་ཞོར་ཅིག་ཕེབས་པ་རེད་ང་ཚོའི་སྤྱི་ཚོགས་ཀྱི་ང་ཚོའི་གི་གནས་སྟངས་དེ་འདྲ་ལ་ཐུག་དགོས་པ་དེ་སྤྱི་ཚོགས་ཀྱི་ལམ་ལུགས་དེ་དུས་བསྟུན་གྱི་འགྱུར་བ་མ་འགྲོ་བ་བྱེད་རོགས། འདི་ལ་ག་ས་ན་ཐུག་འདེད་དུ་བཟུང་བའི་དང་རོགས། གི་ག་ས་ན་དཔེ་བཞག་ན་རྒྱལ་བ་ལྔ་པ་ཆེན་པོས་ཀྱི་སུ་བཞག་རྒྱུ་གི་དང་བཟོས་གནང་རྒྱུ་གི་ལམ་ལུགས་དེ་རང་འཇགས་ཨ་ནི་དེ་འདྲ་དཔེ་བཞག་ན་ད་བཅུ་བཞི་པ་རེ་བར་དུ་འགྱུར་བ་མེད་པར་བསྡད་པ་ཡིན་ན་སྤྱི་ཚོགས་ཕྱི་ལོགས་ཀྱི་སྤྱི་ཚོགས་ལ་འགྱུར་བ་ག་ཚོད་འགྲོ་རེད། མི་རིགས་ལ་འགྱུར་བ་ག་ཚོད་འགྲོ་རེད་ཨ་ནི་ལམ་ལུགས་དེ་རང་འཇགས་ཐུག་སུ་བསྡད་པ་ན་ནི་ད་ཏག་ཏག་ཅིག་འགྲིག་གི་མི་འདུག་བ་གསུང་བའི་གི་ཞོར་བ་བྱས་ཙང་གང་ཅི་ད་ང་དུས་ཀྱི

ཨ་ནི་ལས་ཁུངས་དུས་ཀྱི་ལས་བྱེད་དེ་ཚོ་ཡང་བལྟས་ཏེ་བཀོད་སྒྲིག་ལུགས་མང་པོ་གནང་བྱས་ནི་གཙོ་ཆེ་ཤོས་དེ་བོད་པའི་གི་ཆབ་སྲིད་ཀྱི་ཟེར་ན་དང་སྤྱི་ཚོགས་ཀྱི་སྒྲོམ་གཞི་དེ་གཞུང་སྒེར་ཆོས་གསུམ་ལབ་མཁན་ཅིག་ཡོད་རེད་པ་ལ་འདིའི་གི་ལམ་ལུགས་དེ་གི་ད་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་ཟེར་ན་གཞུང་ཟེར་བོད་གཞུང་གཅིག་བྱས་སྒེར་པ་སྐུ་དྲག་ལ་ཁོ་རང་ཚོས་མི་སེར་གཅིག་བྱས་ཨ་ནི་ཆོས་སྡེ་བླ་བྲང་ཟེར་ན་དགོན་པ་ད་གཙོ་ཆེ་སེ་འབྲས་དགེ་གསུམ་གཙོས་པའི་གི་ཨ་ནི་ལྷ་སའི་གི་གླིང་བཞི་རྒྱལ་སྤྲུལ་བཞི་ཡོད་རེད་པ་དེ་ཚོ་གཙོས་པའི་གི་ད་དགོན་སྡེ་བླ་བྲང་བཀྲ་ཤིས་ལྷུན་པོ་ས་སྐྱ་དེ་ཚོ་ལ་ད་ཆེ་ཁག་ཆེ་ཁག་དེ་ཚོ་ལ་མི་སེར་ཞིག་ཡོད་རེད་པ་བྱས་ཙང་དེ་བྱེད་དུས་སྐབས་སུ་ང་ཚོས་གི་བོད་གཞུང་གི་སྔོན་མའི་གི་སྒྲོམ་གཞི་དེ་ག་འདྲ་ཞིག་འདུག་ཟེར་དཔེར་ན་ག་འདྲ་ཞིག་བར་འབྲུ་ནས་ནང་ད་རེད་འདུག་ལབ་ཀྱི་ཡོད་རེད་འབྲུ་ནས་ནས་འབྲུ་ནང་ད་ནས་འབྲུ་དེ་ག་རེ་ཟེར་ན་དཀྱིལ་དེ་སྦོམ་པོ་བྱས་རྩེ་གཉིས་དེ་རྣོ་བོ་ཞེ་བོ་ཡོད་པ་རེད་པ་བྱས་ཙང་ད་ང་ཚོའི་སྤྱི་ཚོགས་ཀྱི་རྣམ་པ་དེ་ག་འདྲ་ཞིག་འདུག་ཟེར་ན་རྩེ་བོད་གཞུང་ཁོ་རང་ཉམ་ཐག་པོ་དང་སྐྱོ་བོ་ཅིག་བྱས། མི་སེར་དེ་ཚོ་གཞུང་གི་མི་སེར་དེ་ཚོ་ཉམ་ཐག་པོ་དང་སྐྱོ་བོ་བྱས་ད་འབྲུ་འདི་གི་གྲོད་ཁོག་གཡས་གཡོན་གཉིས་འབུར་བསྡད་ཡོད་རེད་པ་འདི་སུ་རེད་ཟེར་ན། ཨ་ནི་ཆོས་སྡེ་བླ་བྲང་དང་སྐུ་དྲག་དེ་ཚོ་རེད་འདུག་བྱས་ཙང་ད་ཁ་ཆེ་ཁ་ཆེ་དབང་ཐང་དང་ལ་སོགས་པ་མང་ཆེ་ཅིག་ཁོ་ཚོས་གིས་ཟིན་བསྡད་རྒྱུ་ལ་སྦྱོར་བ་བྱས་ཙང་འདི་ཡི་གི་ལམ་ལུགས་དེ་འགྱུར་བ་བཏང་གནང་དགོས་དང་ལྷག་པར་དུ་ང་ཚོས་གི་སྔོན་མའི་གི་གཞུང་གི་རྫོང་མང་པོ་ཅིག་བོགས་མ་ལ་བཏང་ཡ་དང་ཚབ་བཞག་ཡ་དང་དེ་འདྲའི་གི་གནས་སྟངས་མང་པོ་ཞིག་ཡོད་རེད་ད་དེ་ཚོ་ཚང་མ་འགྱུར་བ་གཏོང་གནང་བྱས་གཞུང་རྫོང་རང་ལ་གཞུང་གི་མི་སེར་རང་ལ་གི་རྫོང་ཚང་མ་ལ་གཞུང་བསྐོས་གཞུང་བསྐོས་ཀྱི་མི་བཏང་ཡ་གི་ལམ་ལུགས་དེ་དགོངས་པ་བཞེས་གནང་འདུག་ཨ་ད་འདིའི་གི་ལམ་ལུགས་དགོངས་པ་བཞེས་བྱས་སྐབས་དེ་དུས་ཀྱི་ལེགས་བཅོས་ལས་ཁུངས་བཙུགས་གནང་བྱས་ཕར་ཚུར་ཞིབ་འཇུག་བྱ་བ་མང་པོ་ཞེ་བོ་ཞིག་བསྒྲུབས་གནང་ཤག་ད་འགྲོ་སྐྱོད་ཀྱི་མི་དེ་ཚོ་ཕྱིས་ཕྱིས་ལ་ང་ཚོའི་བཙན་བྱོལ་ལ་སླེབས་སྐྱོད་ཀྱི་ལེགས་བཅོས་ལས་ཁུངས་ཀྱི་ས་གནས་སོ་སོ་ལ་ཕར་གཟིགས་ཞིབ་བྱེད་གར་འགྲོ་མཁན་དེ་ཡོང་དུས་སྐབས་སུ་དངོས་གནས་ཁོ་ཚོ་རང་གིས་གསུང་གི་འདུག་ག་རྦད་དེ་ང་ཚོས་ཀྱི་སྤྱི་ཚོགས་ཀྱི་ལམ་ལུགས་འདིའི་ནང་ནས་དྲག་ཤོས་དེ་ད་མི་སེར་ལ་དཀའ་ངལ་ཆུང་ཤོས་དེ། སྐུ་དྲག་གི་མི་སེར་ཅིག་ཡོད་རེད་པ་དེ་ཚོ་རེད་འདུག་ད་དགོན་པ་གྲྭ་ཚང་འདི་ཚོ་ཆ་བཞག་ན་ལོ་གསུམ་གསུམ་ནས་ཕྱག་མཛོད་འཁུར་ཡོང་དུས་སྐབས་སུ་ཁོ་ཚོས་ཀྱིས་ད་ལོ་གསུམ་གྱི་ནང་ལ་དགོན་པ་ལ་མ་གཅིག་ཕུལ་དགོས་དེ་བྱས་དེའི་སྒང་ལ་སོ་སོས་ཀྱི་གྲྭ་ཚང་དང་སོ་སོས་ཀྱི་ཤག་ཚང་འདི་ཚོ་ལ་ཕུལ་དགོས་ཀྱི་གྲུབ་ཆ་བྱེད་དུས་མི་སེར་པགས་པ་བཤུ་བའི་ལས་རྦད་དེ་ཞེ་བོ་ཅིག་སྡུག་ཤོས་དེ་རང་དགོན་པ་གྲྭ་ཚང་གིས་ཅིག་གཞིས་ཀ་ཁག་ལ་འགྲོ་མཁན་ཅིག་ཡོད་རེད་པ་འདི་ཚོ་རེད་འདུག་སྐུ་དྲག་འདི་ཚོ་ཆ་བཞག་པ་ན་ཁོ་མི་མི་རང་ཚོ་དབང་དེ་ཡོད་རེད་པ་དེ་ཚོ་ཁོ་ཚོ་དྲག་པ་འདུག་ད་གཞུང་རྒྱུགས་པ་དེ་གཞུང་པ་ཚོ་འགྲོ་སོང་ཆེད་རང་འདྲ་ཡར་མར་རྒྱུག་ཡས་ཀྱི་ཐོག་ལ་ཞེ་བོ་ཅིག་དཀའ་ལས་འདུག་འབོར་ཆེན་པོ་ཞེ་བོ་ཆེ་མི་ཉུང་ཉུང་མི་དང་ནི་ཀོ་ལ་ཡག་མང་པོ་ཞེ་བོ་རྒྱུག་ར་ཁྲལ་དང་འུ་ལག་ཞེ་བོ་རྒྱུག་ར་འུ་དེ་འདྲས་འདུག་ཟེར་དེ་འདྲ་ང་ཚོས་ཀྱི་ད་ད་གྲོང་ཚ་ཀྱི་གཞིས་མ་སུ་རིག་གི་རྒན་ཚེ་རིང་བག་གྲོ་ཞུ་ཡིན་ཅི་རེད་ཁོ་རང་སྐབས་དེ་དུས་དགའ་ལྡན་ཤར་རྩེ་རེད་ཅིག་གི་རེད་སྐུ་ཞབས་རེད་ཨ་ནི་སྐབས་དེ་དུས་ལེགས་བཅོས་ཀྱི་ནང་ལ་ཅིག་ཆ་ཤས་ལེན་བྱས་ཕེབས་འདུག་ཨ་ས་གནས་དེ་འདྲ་ལ་གཟིགས་སྐོར་ཕེབས་འདུག་ཨ་ཁོ་རང་གིས་དེ་འདྲ་ཅིག་གསུང་གི་འདུག་བྱས་ཙང་འདི་སྤྱི་འཐུས་སྐོར་སུ་ད་འདི་ཚོའི་དཀའ་ངལ་དེ་ཚོ་ང་ཚོའི་གི་མི་སེར་ལ་དཀའ་ངལ་ཞེ་བོ་འདུག་ཨ་སྔོན་མའི་གི་ལམ་ལུགས་སྤྱི་ཚོགས་ལམ་ལུགས་མི་སེར་ཧང་སངས་མི་སེར་སྤུ་སྐྱེས་ཁོ་རང་མི་འདུག་ཨ་མི་སེར་དེ་ཁོ་རང་ཚོའི་ལྟ་སྟངས་ཁོ་རང་ག་འདྲ་རེད་ལབ་ཟེར་ན་ལུག་ཁལ་བ་ལ་ཉེ་བཅུ་བ་རེད་ལུག་ཁལ་བ་དང་གཅིག་པ་རེད་ཨ་ནི་ལུག་ཁལ་བ་ལ་དེ་ཡ་ག་བལ་ག་ཚོད་སྐྱེས་པ་ན་དེ་འབལ་དགོས་རེད། བས་མ་མ་འབལ་ན་ད་ཁོ་འཕྲོ་བརླག་འགྲོ་བ་སོང་ན་ད་དེ་འདྲས་ནང་ལྟར་མི་སེར་ཡ། ཕྱུག་པོ་ཞེ་བོ་བཟོས་པ་ན་གྱེན་ལོག་རྒྱག་ཡས་ཀྱི་བསམ་ཚུལ་བཏང་ད་ཕྱུག་པོ་ཞེ་དྲག་མ་བཟོས་པར་དེ་ག་ཚོད་ཡར་སྤུ་སྐྱེ་སྐྱེ་བྱས་ན་མ་ཞུན་ཞུན་ཡས་ཀྱི་བསམ་བློ་དེ་འདྲས་ཀྱི་བསམ་བློ་གི་སྤྱི་ཚོགས་ཀྱི་ལམ་ལུགས་སོང་ན་ད་དེ་འདྲས་བྱེད་ཀྱི་འདུག་ད་དེ་ཚོ། འགྱུར་བ་བཏང་དགོས་འདུག་ཟེར་དེ་འགྱུར་བ་ཅིག་བཏང་ན་མི་སེར་དེ་ཚོ་གཞུང་ལ་ཤ་ཞེན་ལས་དང་གཞུང་ཕྱུག་པོ་ཆེ་དང་གཞུང་གི་སྒྲིག་འཛུགས་ཚད་ལྡན་ཡོང་ཡས་ལ་དེ་འདྲས་དགོངས་གཞི་མང་པོ་ཞིག་རྒྱལ་བ་རིན་པོ་ཆེས་དགོངས་པ་བཞེས་འདུག་དེ་ད་དེ་བྱིས་པ་གཅིག་ནས་རྒྱ་ནག་གཞུང་གིས་བོད་བློ་འགུག་བྱེད་དགོས་ར་མི་མང་བློ་འགུག་བྱེད་དགོས་ར་བ་འདིས་ཀྱི་བཀག་རྡོ་ལ་འགྱུར་གྱི་ཡོད་པ་སོང་ཙང་རྒྱ་ནག་གཞུང་གི་ངོས་ནས་དེའི་ཐོག་ལ་འགོག་རྐྱེན་ཤུགས་ཆེ་བོ་སྤྲད་ཤག་ལྷ་ས་ལ་ཡོད་རྒྱུ་རྒྱ་ནག་གཞུང་བརྗོད་ར་ད་ཨ་ནི་དེ་ག་ནང་བཞིན་གྱི་མཐོ་རིམ་གྱི་སྐུ་དྲག་མང་པོ་ཅིག་དང་ད་ཀོ་སྔོན་མའི་ནང་ལྟར་ཁོ་རང་ཚོའི་ཐོབ་ཐང་དང་གང་ཅི་དབང་ཐང་དེ་ཤོར་བསྡད་ཀྱི་ཡོད་ར་བ་དེ་འདྲའི་ཕྱོགས་ཅིག་ད་ཀོ་ཆོས་གཞིས་དགོན་གཞིས་དེ་ཚོའི་དང་དེ་ཚོའི་འདོད་པ་ཤུགས་ཆེ་བོ་མེད་སྐོར་གྱི་རྣམ་པ་ཅིག་ག་ད་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་ནང་ལྟར་གེགས་གཅིག་མཆོང་གཅིག་གི་དེའི་ཐོག་ལ་ལག་ལེན་ཅིག་བསྟར་བ་ན་ནི་ག་ལ་གང་འཚམ་ཅིག་བྱ་སྒྲོའི་ལུས་བཅོས་རྒྱ་མི་གིས་དེ་འདྲས་ཀྱི་འགོག་རྐྱེན་ལུས་ཅིག་རྒྱ་མི་གི་འགོག་རྐྱེན་ལུས་ཅིག་སྤྲད་ཀྱི་ཡོད་པ་ན་གང་ཅི་ང་རང་ཚོས་ཧུར་ཐག་སྦར་ཐག་བྱས་ན་ག་ལ་གང་འཚམ་ཅིག་ལག་ལེན་འཁྱོལ་འགྲོ་ཡོད་རེད་དེ་ན་ཕྱོགས་གཉིས་ཆ་ལུགས་ཀྱི་ལྟས་སུ་དཀའ་ངལ་ལུས་ཅིག་བྱུང་བཞག་ཡིན་མ་ན་རྒྱལ་བ་རིན་པོ་ཆེས་སྐབས་དེ་དུས་ལེགས་བཅོས་གནང་ཡས་དེ་ལ་ཐུགས་ཤུགས་ཞེ་བོ་བསྐྱོན་བྱས་དཔེ་དེ་རྩ་ཚིག་དང་སྒྲིག་གཞི་དེ་འདྲ་ཆ་ཚང་ཅིག་སྒྲིག་གནང་བྱས་པར་བསྐྱོན་བྱས་པར་ཚོ་ཤིང་པར་དེ་འདྲ་ད་ལྟ་ང་ཚོ་ལ་མཇལ་ཡས་ཡོད་རེད་དེ་ལེགས་བཅོས་ཀྱི་རྩ་ཚིག་སྒྲོམ་གཞི་བརྗོད་ར་བ་རྩ་འཛིན་གྱི་ལམ་སྟོན་གྱི་སྒྲོམ་གཞི་རེད་དེ་འདྲ་ང་ཚོས་ཤིང་པར་དེ་འདྲ་ཤིང་པར་ལེགས་བཅོས་བྱ་རྒྱུ་དེ་ད་ལྟ་ང་ཚོ་མཇལ་ཡ་ཡོད་རེད་འོ་ལོ། དེ་འདྲས་ཅིག་བཀའ་གནང་འདུག་ད་ཡིན་ན་དེ་ཡང་ལམ་འགྲོ་ལ་ཤུགས་ཆེ་བོ་ཞིག་འགྲོ་ཐུབ་ཡོད་མ་རེད་ལགས། རེད་རེད་སྟོབས་ལགས་ནས་ཞུས་ཙང་ད་ད་ལྟ་ལེགས་བཅོས་ཀྱི་ནང་དོན་གཙོ་བོ་དེ་ག་རེ་ག་རེ་ཆགས་གནང་གི་ཡོད་རེད་ལོ་དོན་ཚན་གཙོ་བོ་དེ་ཁྱོད་སྒྲོལ་དཀར་ལགས་ལྔ་ནས་ཙམ་ཅིག་ཡོད་ས་རེད་བ། དེ་འདྲ་ཞུས་པའི་གནད་འགག་གཅིག་དེ་རྫོང་ཚང་མ་ལོ་གཞུང་རྫོང་བྱས་ཀྱི་གཞུང་གི་རྫོང་བྱས་བྱས་ཨ་འདི་ལ་གཞུང་བསྐོས་ཀྱི་གཞུང་གི་མི་བཏང་ཡ་གི་གནད་འགག་ཆེ་ཤོས་དེ་འདི་རེད་དེ་བཏང་བ་ཡིན་ན་ནི་ཁྲལ་དང་འུ་ལག་རྒྱུག་ཡོད་པའི་གཞུང་རང་གི་ངོ་མའི་གི་ཁྲལ་ཆེན་པོ་རང་མི་འདུག་རྒྱལ་པོ་སྔོན་མ་ང་ཚོའི་དཔེ་ཁོ་རང་ལ་རྒྱལ་པོ་ས་ལ་དབང་བ་ལ་དྲུག་ཆ་ཟེར་དུམ་བུ་དྲུག་ལ་བཏང་བའི་ཆ་གཅིག་བསྡུ་རིགས་དེ་འདྲས་ཀྱི་གཞུང་རང་གི་དངོས་གནས་ཀྱི་ཁྲལ་གྱི་མེད་མ་ཅིག་བསྡུ་ཡས་ལུ་སྦྱོར་བ་དེ་མི་སེར་དཔེ་དེ་སྡེར་མ་བཅའ་བ་བཟོ་ཡས་དང་མི་སེར་དཔེ་དེ་ཉམ་ཐག་པོ་བཟོ་ཡས་ཀྱི་དགོངས་པ་ཡང་བཞེས་ཀྱི་མ་རེད་བ་གཞུང་གི་ད་ཡིན་ནའང་བར་ར་དེ་ལ་བར་ཟ་ག་ཟ་ཞེ་བོ་བྱེད་ཀྱི་འདུག་བ་ད་རྒྱ་ང་ཚོ་དེ་ཤ་རྒྱ་གར་གྱི་དང་གཅིག་པ་ཡ་རེད་མ་རྒྱ་གར་གཞུང་གིས་སྒོར་མོ་འབུམ་གཅིག་གནང་གི་ཡོད་ན་དེའི་བར་ར་དེ་ལ་ཟ་གིན་ཟ་གིན་ཟ་གིན་བྱས་མས་དེ་ཐ་མ་ཐོབ་ས་དེ་ལ་སྟོང་ཕྲག་གསུམ་བཞི་མ་གཏོགས་མ་རག་ཡས་ཀྱི་ཅིག་བར་ར་དེ་ལ་ཟ་གིན་ཟ་གིན་ཟ་གིན་བྱེད་ཀྱི་འདུག་འོ་བྱས་ཙང་འདི་ནང་ལྟར་ཅིག་སྐབས་དེ་དུས་བར་ཟ་བྱེད་མཁན་མང་པོ་བྱོར་བ་རྫོང་གཞུང་བསྐོས་བཏང་བ་ན་ཨ་ནི་མི་སེར་ག་དཀའ་ངལ་ཆུང་བ་ཁ་ཐུག་རང་ལ་གཞུང་ལ་སླེབས་ཆེ་བ་འོ་འདི་གི། གཙོ་ཆེ་ཤོས་དེ་ད་གང་བྱས་འདིར་མི་སེར་གི་དཀའ་ངལ་སེལ་ཡས་དང་གཞུང་སྟོབས་ཤུགས་ཆེན་པོ་བཟོས་བྱོ་ར་ལ་གཞུང་གི་ག་ཟེར་ན་ཉམ་ཐག་པོ་འོ་འདི་གཉིས་ཀྱི་ད། དམིགས་ཡུལ། གནས་སྐབས་སུ་འདི་འདི་འདྲ་ཞིག་ལ་དམིགས་སྣང་དུ་བླང་བ་ལགས། ལོངས་ལོངས་སོ། སྐབས་དེའི་ཡང་རྒྱ་དཀར་ནག་གཉིས་ཀྱི། འབྲེལ་བ་དེ་ནི་དམིགས་བསལ་ཞིག་ར་གཅིག་གི་ཆགས་ཏེ་ཡོད་རེད་བ་དང། རྒྱ་ནག་གིས་བོད་འདི་བཙན་བཟུང་མ་བྱེད་གོང་ལ་ཡིན་པ་ཡིན་ན་ཡང་བོད་དང་རྒྱ་ནག་གི་འབྲེལ་བ། ཨ་ནི་བོད་དང་རྒྱ་གར་གྱི་འབྲེལ་བ་རེད་ད་བོད་འདི་ནི་དབང་བསྒྱུར་བའི་རྗེས་ལ་ཡིན་པ་ཡིན་ན་རྒྱ་དཀར་ནག་གཉིས་ཕན་ཚུན་ལ་ཡང་ཆིངས་བཞག་ཡ་ད་དེ་འདྲ་གི་གནས་ཚུལ་བཅས་ཐོན་ཡོད་ཟེར་བ་དུས་ཚོད་འདིའི་སྐབས་དང། རེ་རེ་སྒྲོལ་བ་ལ་བལྟ། སྤྱི་ལོ་ཆིག་སྟོང་དགུ་བརྒྱ། ལྔ་བཅུ་ང་གཅིག་གཡས་གཡོན་དུ་ཚུར་ལ་རྒྱ་ནག་གིས་བོད་དེ་ནི་རྒྱ་མི་གི་མངའ་ཁོངས་རྣམ་པ་ཞིག་ལ་བཟོ་ཡས་དེ་ལྔ་བཞི་བཅུ་ཞེ་དགུ་ལྔ་བཅུ་གཡས་གཡོན་དུ་ཆགས་ཏེ་རྒྱ་ནག་དང་རྒྱ་གར་གཉིས་འཆམ་པོ་ལ་ཆགས་ལྔ་བཅུ་ང་གཉིས་ང་གསུམ་ང་བཞི་དེ་ཚོ་གཡས་གཡོན་ལ་འཆམ་པོ་ཆགས་རྗེས་རྒྱ་གར་གྱི་དེའི་སྔོན་ལ་ང་ཚོས་ཀྱི་རྒྱ་གར་གྱི་གཞུང་ཚབ་དེ་ལྷ་ས་ལ་ཡོད་རྒྱུ་གཞུང་ཚབ་དེ་ཧིའུ་རི་ཇཱ་སུན་ལགས་རེད་བ་ད་རྗེས་རྗེས་ལ་ནི་རྒྱ་གར་རང་གི་དེ་ནི་ཚོའི་གནས་སྐབས་ཀྱི་གཞུང་ཚབ་ལ་ཅུ་དང་ཨ་ནི་དེའི་གཞུང་ཚབ་དེ་དང་ང་ཚོས་ཀྱི། བོད་གཞུང་ཕྱི་རྒྱལ་ལས་ཁུངས་ལབ་མཁན་ཅིག་ཡོད་རེད་བ། བོད་གཞུང་ཕྱི་རྒྱལ་ལས་ཁུངས་དེ་དང། ཨ་ནི་རྒྱ་ནག་གི་ད་ཕྱི་དྲིལ་ལས་ཁུངས་ལ་གོ་མ་རེད་བ་དེ་ཡིན། ད་འདི་ལུགས་ཅིག་བཏང་བྱས་ད་ང་ཚོའི་ང་ཚོའི་ཕྱི་རྒྱལ་ལས་ཁུངས་དེ་ནུས་མེད་ལུགས་ཀྱི་བཟོས་བཞག་རེད་ད་དོན་དངོས་ཐོག་ང་ཚོའི་ཕྱི་རྒྱལ་ལས་ཁུངས་དེ་ནུས་མེད་ལ་སོང། རྒྱ་ནག་ཁོ་རང་ཚོའི་ཕྱི་དོན་ཅུས་ཝའེ་ཝུ་ཅུས་ཟེར་ཨེ་ཆེ་ཕྱི་དོན་ཅུས་ལོ་རེད་དེ་ཡི་གི་རྣམ་པ་ལུགས་ཀྱི་ཕར་བཟོས། ཨ་ནི་འདི་ཚོ་དང་འབྲེལ་བ་ལུགས་བྱས་རྗེས་རྒྱ་གར་གཞུང་གི་ད་ཕེ་ཡི་དེ་ལྷ་ས་ལ་ད་རྒྱ་གར་གི་མི་རང་དོན་གཅོད་བཙུགས་ཡས་དང་དེ་འདྲས་གི་ལས་ཁུངས་ལུགས་ཞིག་ཕར་ཨ་ནི་ཕྱིས་ལ་ཨ་ནི

ལོ་བཅུ་ལྷག་ཅིག་དྲུག་ཅུ་རེ་གཉིས་ལོ་ལ་རྒྱ་དཀར་ནག་གཉིས་དམག་འཁྲུག་ཤོར་ཡས་ཀྱི་རྒྱུ་མཚན་ལྔ་བཅུ་ང་གཉིས་ལོ་ལ་མཛའ་གྲོགས་ཀྱི་ཆིངས་ཡིག་དེ་ག་རེ་བྱེད་དགོས་ཡས་རེད་ཟེར་ན། འཇུག་གནོད་བྱེད་ཡས་ཀྱི་ལོ་ལ་འཇུག་གནོད་མ་བྱེད་ཡས་ཀྱི་རྒྱ་མི་གིས་དམག་རྒྱག་ཡས་རེད་བ་དེ་ག་རང་གི་ག་རེ་ཟེར་ན་ད། ང་ཚོས་གི་ནམ་རྒྱུན་ཡོངས་གྲགས་ལ་དངོས་གནས་ཀྱི་རྒྱ་གར་གྱི་སྲིད་བློན་ནེ་རུ་རེད་བ་ནེ་རུ་དེ་ཧང་སང་གྱི་ཆབ་སྲིད་མཁས་པ་དང་སྐད་གྲགས་ཆེན་པོ་ཞེ་བོ་རེད་ལབ་ཀྱི་འདུག་ཡིན་ན་ཀྲོའུ་ཨེན་ལན་གྱི་མགོ་སྐོར་འོག་ལ་ཤོར་རེད་ཟེར་གི་སྐད་ཆ་དེ་རེད་ཚུལ་ཁྲིམས་གནང་ང་ལ་རྒྱ་གར་བ་དེ་མགོ་འཁོར་བྱས། རེ་བ་ལུགས་ཞེ་བོ་བྱས། ཡིན་ནའང་རྒྱ་ནག་གི་ངོས་ནས་བོད་ལ་རྒྱ་གར་ལས་ཆ་ཚང་དབང་བསྒྱུར་ལུགས་བྱེད་ཐུབ་པ་དང། གཞན་ད་དུས་སྐབས་དེར་བྱས་ན་རྒྱ་གར་གྱི་ངོས་ནས་རྒྱ་མི་ལ་ནག་པོར་བྱས་ན་ཨ་རི་ལ་རོགས་པ་བྱས་པ་ན་ཨ་མི་རི་ཀས་ཀྱི་བོད་ལ་རོགས་པ་བྱེད་ལུགས་ཞེ་བོ་ཁོ་ཚོས་འཆར་གཞི་ལུགས་ཅིག་གཏིང་གི་ཡོད་རེད་སྤེལ་ཏེ་ང་ཚོས་སྟག་འཚེར་རིན་པོ་ཆེ་དང་དེ་ཚོ་ལ་སྤེལ་ཏེ་རྒྱལ་བ་རིན་པོ་ཆེ་ཨ་ནི་ཕྱི་རྒྱལ་ལ་ཕྱི་ལོགས་ལ་ཕེབས་པ་ཡིན་པ་ན་ཨ་མི་རི་ཀས་ཀྱི་རོགས་པ་བྱས་དང་དེ་ཚོས་ཨ་མི་རི་ཀས་རྒྱ་གར་ལ་ཡོད་ཅོག་གི་གཞུང་ཚབ་དེ་ཚོས་ཞྭ་སྒབ་པ་དང་སྟག་འཚེར་རིན་པོ་ཆེ་ལ་ཞུས་སྤེལ་ཏེ་གྲ་སྒྲིག་ལུགས་མང་པོ་ཞེ་བོ་སྨྲ་ཨ་ཡིན་ན་རེ་ག་རེ་ན་པའི་རོགས་པ་ཚད་མཐོ་བོ་ལུགས་བྱེད་ཀྱི་འཆར་གཞི་ལུགས་ཞིག་ཡོད་རེད་བ་ད་དེ་ཚང་མ་བྱེད་མ་འདུག་བ་ཅིག་རྒྱ་གར་དང་རྒྱ་ནག་གཉིས་གྲོགས་པོ་ཆགས་ལྔ་བཅུ་ང་གཅིག་ང་གཉིས་དེ་ཚོ་ལ་ང་གཉིས་དེ་ཚོ་ལ་ཆིངས་ཡིག་བཞག་རྒྱ་ནག་བོད་ལ་ཆ་ཚང་ལ་དབང་བསྒྱུར་བྱེད་ཐུབ་རྒྱ་གར་གྱིས་བོད་དེ་རྒྱ་མིའི་ཆ་ཤས་ཡིན་པ་ལ་ཁས་ལེན་བྱེད་ཐུབ་རྒྱ་ནག་གི་དམག་དཔུང་ཆ་ཚང་ལ་བོད་ལ་སླེབས་ཚར་བོད་ལ་སླེབས་པ་མིན་ཚད་མཐའ་མཚམས་ལ་སླེབས་ཚར་བ་དང་ལོ་བཅུའི་རྗེས་ལ། དེ་ཁས་ལེན་བྱས་ཡོད་མ་རེད་བ་པཱན་ཅ་ཤི་ལ་དེ་ཁས་ལེན་བྱས་ཡོད་རེད་ཅེས་ལོ། དེ་དེ་དེ་དེ་བྱས་ནས་རྟག་པར་འགྲོ་གི་ཡོད་རེད་པ། ཨོ་བྱས་ཙང་འདིས་གི་སྐབས་དེ་དུས་ཅིག་གནས་ཚུལ་ཅིག་ད་གཙོ་བོ་ཚུལ་ཁྲིམས་རྣམ་ལྔ་ལ་ཡོད་དེ་རེད་ས་མཚམས་དང་འབྲེལ་བའི་གི་རྒྱ་དཀར་ནག་གཉིས་ཀྱི་བར་ལ་གི་བོད་དང་འབྲེལ་བའི་གནད་དོན་ཐོག་ལ་ཆིངས་ཡིག་བཞག་ཡོད་རེད། ལོའོ་ཞུས་ཙང་གི་ཏག་ཏག་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་བ་ཅིག་ཡོད།
ཤིང་རྟ་ཟླ་བ་གཉིས་པའི་ཚེས་པ་བརྒྱད་ཉིན་རྒྱ་ནག་མི་སེར་རྒྱལ་ཁབ་དང་ཧིན་རྡུ་སྤྱི་མཐུན་རྒྱལ་ཁབ་གཉིས་སར་པེ་ཅིང་དུ་རྒྱ་གར་དང་བོད་ཚོང་དོན་འབྲེལ་བའི་སྐོར་དང་འགྲིམ་འགྲུལ་སྐོར་ཚུལ་ཁྲིམས་རྣམ་པ་ལྔ་གཞི་རྩར་བཟུང་བའི་ཐོག་རྒྱ་ནག་གཞུང་ནས་ལྡི་ལི་ཀ་ལ་ཀ་ཏཱ་ཀ་སྦུག་བཅས་ལ་ཚོང་དོན་སྐུ་ཚབ་འཛུགས་རྒྱུ་དང་དེ་བཞིན་རྒྱ་གར་གཞུང་ནས་རྒྱལ་རྩེ་སྣ་གདོང་སྟོད་སྒར་བཅས་ལ་ཚོང་དོན་སྐུ་ཚབ་འཛུགས་རྒྱུ། སྔར་ལམ་ལྟར་གངས་རིན་པོ་ཆེ་དང་མཚོ་མ་ཕམ་སོགས་རྒྱ་གར་བའི་གནས་མཇལ་བ་དང་དེ་བཞིན་རྡོ་རྗེ་གདན་ཝཱ་ར་ཎཱ་སི་རྩྭ་མཆོག་གྲོང་སོགས་ལ་བོད་པའི་གནས་སྐོར་བ་ཕྱིན་ཆོག་པ་དང། གནས་སྐོར་བ་དང་ཚོང་པ་རྣམས་ལ་རྒྱལ་ཁབ་སོ་སོའི་ལག་ཁྱེར་གཏོང་རྒྱུ་དང་ས་མཚམས་སོ་སོར་གཏན་སྡོད་ཀྱི་ཚོང་ཆུང་པ་སོགས་སྔར་རྒྱུན་ལྟར་འགྲོ་འོང་ཆོག་པ། གྲོས་ཆོད་འདི་བཞིན་ལོ་བརྒྱད་བར་གནས་རྒྱུ་གྲོས་ཆོད་ཀྱི་ལོ་གྲངས་ཚང་བའི་ཟླ་དྲུག་སྔོན་ནས་དུས་ཚོད། ཕྱིར་འགྱངས་གཏོང་དང་གཏོང་མིན་གཉིས་ཕྱོགས་བསམ་པ་མཐུན་པ་བྱེད་རྒྱུ་བཅས་བྱས་ཡོད་པ་དང་ད་དུང་སྐུ་ཚབ་ཕན་ཚུན་ཡི་གེ་སྤྲོད་ལེན་བྱས་པ། ཞིག་གི་ནང་ལ་རྒྱལ་རྩེ་དང་སྣ་གདོང་ལ་ཡོད་པའི་རྒྱ་གར་གྱི་སྲུང་དམག་རྣམས་ཟླ་བ་དྲུག། ཚུན་ཕྱིར་འཐེན་བྱེད་རྒྱུ། དེ་མཚུངས་རྒྱལ་རྩེ་དང་སྣ་གདོང་བར་བཙུགས་པའི་སྦྲག་ཁང་ཏར་ཁང་ཁ་པར་བཅས་རྒྱ་ནག་གཞུང་ལ་རྩིས་སྤྲོད་རྒྱུ། རྒྱལ་རྩེ་དང་སྣ་གདོང་ལ་ཡོད་པའི་རྒྱ་གར་གྱི་སྨན་ཁང། སྔར་ལྟར་རྒྱ་གར་ཚོང་དོན་སྐུ་ཚབ་པས་འཛིན་སྐྱོང་བྱེད་རྒྱུ། ཕན་ཚུན་ཚོང་པའི་སྲོག་ནོར་ལ་སྲུང་སྐྱོབ་བྱེད་རྒྱུ། སྤུ་ཧྲེང་ནས་གངས་རིན་པོ་ཆེ་མཚོ་མ་ཕམ་བར་འགྲུལ་པ་གནས་སྐོར་བའི་དོན་ལ་ས་ཚིགས་འགྲུལ་ཁང་ཁག་བཟོ་རྒྱུ། ཕྱོགས་གཉིས་ཀའི་ཚོང་པའི་བུན་སྤྲོད་ལེན་སོགས་གྱོད་གཞི་བྱུང་ན་ས་ཆ་དེ་དག་གི་ཁྲིམས་ལུགས་བཞིན་སྤྱོད་རྒྱུ་བཅས་གྲོས་ཆོད་ཅིག་ཀྱང་བཞག་ཡོད་པ་གསལ། འོན་ཀྱང་གོང་གི་ཚུལ་ཁྲིམས་རྣམ་པ་ལྔ་རྒྱ་དམར་ནས་བརྩི་མེད་ཀྱིས་ལ་དྭགས་དང་གྷར་ཝལ་རྟ་དབང་ཕྱོགས་སུ་རྒྱ་མིས་བཙན་འཛུལ་བརྡབ་གསིག་བྱས་རྐྱེན་ཆུ་སྟག་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ནང་ཆིངས་ཀྱི་དུས་ཚོད་རྫོགས་པ་དང་ཆབས་ཅིག་རྒྱ་དཀར་ནག་གཉིས་ཀྱི་ཚོང་དོན་གྱི་ལས་ཀ་ལས་སྒོ་ཚང་མ་སྒོ་བརྒྱབ་པ་རེད། ཚུལ་ཁྲིམས་རྣམ་པ་ལྔའི། ཆིངས་ཡིག་དེ་ཡོག་མ་རེད། ཁོང་ཚོས་ཆིངས་ཡིག་དེ་ལོ་བརྒྱད་མ་གཏོགས་བསྡད་ཡོག་མ་རེད། དེ་ཁོང་ཚོས་མ་གནས་པར་རྒྱ་མིས། ད་ཕན་ཚུན་ས་ཆ་ལ་བཙན་འཛུལ་མེད་ཀྱི་སྤྱི་སེམས་སྐད་ཆ་མང་པོ་ཅིག་འདི་ནང་ལ་བརྒྱབ་ཡོག་རེད་དེ། ག་སོག་རེད་ཡིན་ན་ཡང་རྟ་དབང་ངོས་ལ་རྒྱ་མིས་བཙན་འཛུལ་བྱེད་གར་ཡོང་གི་ཡོག་རེད་ད་ག་ནང་བཞིན་གི་གྷར་ཝལ་གྷར་ཝལ་ཟེར་ན་ཡང་རྩ་བ་རང་ངོས་ལ་རེད། ཡིན་ནའང་ད་ལ་དྭགས་ས་མཚམས་དེ་ཚོ་རྒྱ་མིས་བཙན་འཛུལ་བྱས་པ་སོང་ཙང། ཨ་ནི། ཆིངས་ཡིག་དེ་ཡོག་མ་རེད་ད། ཆིངས་ཡིག་དེ། མེད་པར་བཟོས་ནས། ཨ་ནི་ཀ་ལོན་སྦུག་དང་འདི་འདྲ་ལ་ཡོད་པའི། ཀ་ལོན་སྦུག་ཀ་ལ་ཀ་ཏཱ་འདི་ན་ཁོང་ཚོས་ཚོང་དོན་ཁ་ཤས་ཅིག་ཡོད་རེད་གསུམ་ཡིན་པ་རེད་དེ་གས་དེ་སྒོ་བརྒྱབ་པ་རེད་རྒྱ་གར་གས་དེ་གས་རྒྱལ་རྩེ་དང་ཨ་ནི་སྣ་གདོང་དུ་ཅི་ལྟར་ཚོང་དོན་བཞག་ཡོད་རེད་འདི་ཚོ་སྒོ་བརྒྱབ་པ་རེད་བརྒྱབ་ནས་ད་ཚུལ་ཁྲིམས་རྣམ་པ་ལྔའི་ཆིངས་ཡིག་ཟེར་མཁན་དེ་ཡོད་མ་རེད། ལོང། ཨན་སྟོབས་ལགས་ད་ལྟ་གོང་གི་གནས་ཚུལ་འདི་གས་ཀྱི་ཁྲོད་ནས་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞིའི་ལོ་ལ། རྒྱལ་བ་རིན་པོ་ཆེ་ནི་རྒྱ་ནག་ལ་གདན་འདྲེན་ཞུས་ཡོད་རེད་ད་དེ་ཡིན་ནའི་ལེ་ཡང་རྒྱལ་བ་རིན་པོ་ཆེ་ད་ཕྱིའི་ཡུལ་གྲུ་གཅིག་ལ་ཕེབས་པ་དེ་ཐོག་མ་ཆགས་གནང་གི་ཡོད་ས་རེད་བ།
རེད་རེད་སྒྲོལ་དཀར་ལགས་ད་རྒྱལ་བ་རིན་པོ་ཆེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་ལ་གདན་འདྲེན་ཞུས་ཡས་དེ་གཅིག་ནས་རྒྱལ་བ་རིན་པོ་ཆེ་ཕྱིའི་ཡུལ་གྲུ་ཟེར་ན་ད་རྒྱལ་ཁབ་ཟེར་ན་འདྲ་དེ་ལ་ཐེངས་ཐོག་མ་ཕེབས་གནང་ཡས་དེ་རེད་བ། ད་ཕེབས་གནང་ཡས་ཀྱི་དགོས་པ་དམིགས་ཡུལ་གཙོ་བོ་དེ། ད་རྒྱ་ནག་དམར་ཤོག་ཟེར་དགོས་རེད་ང་ཚོས་གུང་ཁྲན་ཏང་གི་རྩ་ཁྲིམས་བཟོ་ཡས་ཀྱི་དེ་རེད་བ་ལ་ཁར་སང་རྒྱལ་ཁབ་གི་ཁྲིམས་བཟོ་ཡས་ཀྱི་ཚོགས་འདུ་དེ་རེད་བ། དེའི་ཐོག་ལ་ཁོ་ཚོས་གི་གཙོ་ཆེ་ཤོས་དེ་དེའི་ཐོག་ལ་གདན་འདྲེན་ཞུས་འདུག་པ། དེའི་ཐོག་ལ་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུས་ཡོད་རེད་ཨ་ནི་པཎ་ཆེན་རིན་པོ་ཆེ་གདན་འདྲེན་ཞུས་རེད་ལྷན་རྒྱས་མར་ད་སྔ་ཕྱི་བྱས་ཅི་ཕེབས་ན་ཨ་ནི་ཤིས་ཨན་ཟེར་ཡས་ཀྱི་རྒྱ་ནག་གི་ས་ཆ་དེ་ནས་ཨ་ནི་ལྷན་རྒྱས་ལུས་བྱས་ཨ་ནི་མར་ནས་ཕེབས་བསུ་ཞུས། ལགས་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞིའི་ལོ་ལ་ཨ་ནི་རྒྱལ་བ་རིན་པོ་ཆེ་ལྷ་ས་ནས་ད་རྒྱ་ནག་ལ་ནི་ཕེབས་རྒྱུའི་ཆེད་ཀྱི་ཆིབས་ཞལ་འདི་བསྒྱུར་གནང་བ་དང་དེ་བཞིན་སྐབས་དེ་དུས་ཡིན་པ་ཡིན་ན་ཏག་ཏག་ཡང་རྒྱ་གར་ལ་ཕེབས་རྒྱུའི་གདན་ཞུ་ཕུལ་མཁན་ཅིག་བྱུང་གནང་ཡོད་ལ་འདིའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་སེ་ཅིག་གནང་བཞག།
ལོ་དེར་རྒྱ་ནག་གུང་ཁྲན་ཏང་གཞུང་གིས་རྩ་ཁྲིམས་གཏན་འབེབས་བྱེད་རྒྱུའི་རྒྱལ་ཡོངས་ཚོགས་འདུ་ཆེན་མོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གདན་ཞུ་ཞུས་པ་བཞིན་ཆིབས་བསྒྱུར་གནང་རྒྱུར་བོད་ལྗོངས་སེར་སྐྱ་ཡོངས་རྫོགས་ནས ྋགོང་ས་མཆོག་རྒྱ་ཡུལ་དུ་ཆིབས་བསྒྱུར་བསྐྱང་རྒྱུ་འདི་བཞིན་ཆབ་སྲིད་དང་སྐུ་ཕྱྭ་སོགས་གང་ཅིར་ཉེན་འགན་ཆེན་པོ་མཐོང་སྟེ་ཆིབས་བསྒྱུར་མ་དགོས་པར་སྤྱི་ཞུ་བྱས་པར་ལོ་འཁོར་གཅིག་ནང་ཚུད་ཕྱིར་ཕེབས་ཐུབ་པ་གནང་རྒྱུའི་བཀའ་བཞེས་དང་བཅས། ཕྱི་ཟླ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ཟླ་བ་ལྔ་པའི་ཚེས་བཅུ་གཅིག་ཉིན་ལྷ་ས་ནས་ཆིབས་ཞལ་བསྒྱུར་ཏེ་ཀོང་པོའི་ནང་བར་རླངས་འཁོར་ཐོག་དང་དེ་ནས་འཁོར་ལམ་བཟོ་མུས་དང་ཆར་ཞོད་ཆེ་སྐབས་འཁེལ་བས་ཆིབས་ཐོག་དང་སྐབས་རེ་ཞབས་འགྲོས་ཀྱིས་སྐུ་ངལ་ཆེན་པོའི་ངང་ཕེབས་ཏེ་ཤིས་ངན་ནས་པཎ་ཆེན་རིན་པོ་ཆེ་སྟོན་འཁོར་བཅས་ལྷན་འཛོམས་ཀྱིས་ཟླ་བ་བདུན་པའི་ཚེས་བདུན་ཉིན་པེ་ཅིང་དུ་ཕེབས་འབྱོར་གནང་སྐབས་མེ་འཁོར་བབས་ཚུགས་སུ་གཙོ་འཛིན་གཞོན་པ་ཀྲུའུ་ཏེ་དང་སྲིད་བློན་ཀྲོའུ་ཨེན་ལེ་སོགས་དཔོན་རིགས་ཆེ་དགུ་ནས་ཕེབས་བསུ་གཟབ་རྒྱས་ཞུས་པ་རེད། ད་འདི་ཆིག་སྟོང་དགུ་བརྒྱ་ལྔ་བཅུ་དེའི་ནང་ལ་རེད། ང་བཞི་ལ་རེད་ད་དེའི་ཁ་ཐུག་ད་འདི་འཁེལ་གྱི་ཡོད་རེད། ལོ་རྗེས་མ་སངས་རྒྱས་བཅོམ་ལྡན་འདས། མྱ་ངན་ལས་འདས་ནས། ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་ཆེན་འདི་འཁེལ་གྱི་ཡོད་རེད། དེ་འདྲ་སོང་ཙང་ཨ་ནི་རྒྱ་གར་གཞུང་ནས་གདན་ཞུའི་ཐབས་ཤེས་གནང་ནས་ཨ་ནི་དེ་སང་ང་ཚོ། མ་ཧཱ་བོ་དྷི་ཆོས་ཚོགས་ཀྱི་ཚོགས་འདུ་ལ་ཕྱིན་པ་ཡིན། ཚོགས་འདུ་ལ་ཕྱིན་ནས། ད་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུ་བའི་སྐོར་ལ་ང་ཚོས་ཐབས་ཤེས་ཞེ་དྲག་བྱེད་དགོས། རྒྱལ་བ་རིན་པོ་ཆེ་ད་གཅིག་ཆིབས་བསྒྱུར་གནང་ཐུབ་ན། ག་ནས་ཅིག་ང་ཚོའི་ད་གནས་ཚུལ་རབ་ཏུ་ཡག་ག་ཅིག་མིན་བར་ང་ཚོས་ཐབས་ཤེས་ཞེ་དྲག་བྱེད་ཀྱི་ཡོད་རེད། ཨ་ནི་རྒྱ་གར་གཞུང་གིས་ཐུགས་ཁུར་ཆེ་ཆེ་གནང་བྱས། ད། མིང་འདི་འཁྱེར་མཁན་དེ་མ་ཧཱ་བོ་དྷི་ཆོས་ཚོགས་ཀྱིས་འཁྱེར་གྱི་ཡོད་རེད། ཡིན་རྒྱུ་གདན་འདྲེན་ཞུ་མཁན་དེ་རྒྱ་གར་གཞུང་རང་གི་གཞུང་ཐོག་ནས་ཞུ་དགོས། བྱས་ཙང་ད།

རྒྱ་ནག་ལྟ་སྐོར་ཚོགས་པའི་ཚོགས་གཙོ་བཀའ་བློན་ཟུར་ཁང་པ་དབང་ཆེན་དགེ་ལེགས་ངོ་ལས་བཅས་ཁྱོན་བོད་གཞུང་རང་གི་ཞབས་འབྲིང་གཅིག་པུ་བརྒྱ་དང་ལྔ་བཅུ་སྐོར་དང ྋགོང་ས ྋསྐྱབས་མགོན་ཆེན་པོ་རྟ་བརྒྱུད་པཎ་ཆེན་རིན་པོ་ཆེའི་སྐུ་མགོ་སྟོད་ཆེན་པོ་བརྗོད་ཡོད་རེད་དེ་སང ྋགོང་ས་ཆེན་པོ་པེ་ཅིན་དུ་བཞུགས་རིང་དམར་པོའི་གཙོ་འཛིན་མའོ་ཙེ་ཏུང་ལ་ཐེངས་ཁ་ཤས་མཇལ་འཕྲད་གནང་བ་དང་ཚུར་ཡང་ཐེངས་གཉིས་ཙམ་བཅར་འདུག་ཟེར་ད་འདི་རྒྱལ་བ་རིན་པོ་ཆེའི་བཀའ་མོལ་གནང་དུས་ནས་འདི་རྒྱག་གི་ཡོད་རེད། ཁོང་ལྟ་ན་ཞི་འཇམ་དང་བཀའ་མོལ་དལ་བུའི་ཐོག་ནས་ཞུ་བ་ཟེར་ཏེ་མའོ་ཙེ་ཏུང་དེ་རིང་ལྟ་ན་ལ་ད་མི་འཇམ་མདོག་ཁ་པོ་བཀའ་མོལ་ཞུ་དུས་དཔེ་དལ་བུ་རུ་བཤད་མཁན་ཅིག་འདུག་བཀའ་གནང་གི་རྒྱལ་བ་རིན་པོ་ཆེས་གྱོན་པ་སོགས་ལ་ཡང་སྤྲོས་བཅས་གང་ཡང་མེད་པ་ཞིག་གཟིགས་པ་དང། ཁོང་གིས་གོང་ས་ཆེན་པོར་བོད་ལྗོངས་ཡར་རྒྱས་འཛུགས་སྐྲུན་སྐོར་ལ་རྒྱ་གཞུང་ནས་རོགས་རམ་བྱེད་རྒྱུ་ཡིན་ཚུལ་སློབ་སྟོན་ཡང་ཡང་ཞུས་པ་དང། ཐེངས་གཅིག་མའོས་ཆོས་ནི་དུག་རེད། དེ་ལ་སྐྱོན་ཆེན་པོ་གཉིས་ཡོད། མི་རིགས་འཕེལ་རྒྱས་དང་ཡུལ་གྱི་ཡར་རྒྱས་ལ་བཀག་འགོག་བྱེད་ཀྱི་རེད། བོད་དང་སོག་པོ་གཉིས་ཀ་ཆོས་ཀྱི་དུག་དེས་འཇོམས་པ་རེད་ཅེས་ད་རྒྱལ་བ་རིན་པོ་ཆེར་ཞུས་འདི་རྒྱལ་བ་རིན་པོ་ཆེའི་ཕྱག་དེབ་ནང་ནས་བཤུས་པ་ཡིན་ཤོག་གྲངས་བརྒྱ་དང་བཅོ་བརྒྱད་ནང་ལ་འདུག། སྐུ་འདུས་ཆོས་གསུངས་པ་སྤྱི་དང་ཡུལ་དུས་གྲྭ་ཨ་བུན་དང་རྒྱུན་ཨ་འབན་ཡོན་དང་སྤྱི་དང་ཀ་ང་ལོག་ལ་ནག་གྲ་དོན་ཚན་མང་པོ་བཙུགས་ནས་རྗེས་མ་ང་ཚོ་ནག་རིལ་དུ་སུ་ཁེལ་ནས་ཁྱིང་ཆེ་དུས་སྐད་ཆ་བྱས་ཡག་བྱུང་བར་བ། ཨ་ང་ཚོ་འདི་ཚོ་ད་ནག་དྲའི་ནང་ལ་ཏན་ཏན་ཐོ་རྒྱག་ཡ་དེ། ངེས་པར་དུ་གལ་ཆེན་པོ་ཅིག་འདུག། འདི་ཚོ་ཁུངས་མེད་མ་རེད། འདི་ཚོ་དཔེ་ཁུངས་ཡོད་པ་འདི་འདྲ་རེད། ཅེས་ཞུས་པར་གོང་ས་མཆོག་དུས་བབ་དེ་ཡ་མཚན་དང་བཅས་དོགས་སྣང་ཆེན་པོ་གནང་བ་རེད། གྲོས་ཆོད་ནང་ཆོས་དད་རང་མོས་དང་ཡུལ་གོམས་གཤིས་ལུགས་ལ་བརྩི་འཇོག་དང་དགོན་པ་གྲྭ་ཚང་ལ་སྲུང་སྐྱོབ་ཟེར་བའི་བཅོས་མའི་འབག་དེ་དེ་དུས་རལ་པ་རེད་ཟེར་གྱི་ཡོད་རེད། དངོས་གཞི་ཚོགས་ཆེན་དེ་ཚོ་ཚོགས་ཡོང་དུས་སྐབས་སུ་ད། ཚོགས་འདུ་ཚོགས་སྟངས་དང་དེ་འབྲེལ་གྱི་བོད་ཀྱི་བཅོས་བསྒྱུར་ལེགས་བཅོས་བྱེད་སྟངས་དང་དེ་འདྲའི་སྐོར་ལ། གལ་ཆེ་གི་མའོ་གི་སྐད་ཆ་རྒྱུ་མཚན་ཡོད་པ་སོགས་འདྲ་དེ་འདྲ་མང་པོ་བཤད་དེ་རྒྱལ་བ་རིན་པོ་ཆེ་དཔེ་དེ་དེ་ཡིད་འགུལ་ཞེ་བོ་ཐེབས་བྱས་ད་དཔེ་དེ། མཉམ་ལས་བྱས་ཐོག་ལ་ཐུགས་ཐག་ལུ་བཅད་བྱས་དཔེ་དེ་ཤར་བསྐྱོད་ལུ་བྱེད་ཀྱི་དགོངས་པ་ཞེ་བོ་ཤུགས་ཆེན་པོ་འཁྲུངས་འདུག་ཨ། ད་ཡིན་པ་ཡིན་ན་ལ་ཚོགས་འདུ་དེ་ཚོགས་ཀྱི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཟེར་ན། བོད་གཞུང་ལས་འབྱོར་བ། དེ་ལ། ཁོ་ཚོས་ཀྱིས་མེད་པ་བཟོ་དགོས་ཀྱི་འདུག་ཨ། བོད་གཞུང་མེད་པ་བཟོ་དུས་བོད་གཞུང་མེད་པ་བཟོ་དུས་སྐབས་སུ་བོད་གཞུང་གི་རྣམ་པ་དེ་མེད་པ་བཟོ་དགོས་རེད། བོད་གཞུང་གི་རྣམ་པ་དེ་མེད་པ་བཟོ་དུས་སྐབས་སུ་དེ་འདྲ་ལྷ་ས་ལ་བོད་དམག་ཁུལ་ཁང་ལབ་ནས་བྱས་ཡོད་རེད། དམག་ཁུལ་ཁང་གཅིག་མ་གཏོགས། གཞན་པའི་གི་རྒྱ་ནག་གི་གཅིག་བྱས་ཡོད་མ་རེད་པ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལ་གྲོས་མཐུན་བཞག་རྗེས་བོད་དེ་ཁོ་རང་ཚོའི་ས་གནས་སུ་བསྐྱལ་ཡོད་རེད་ད་ང་ཚོའི་གྲོས་མཐུན་ཁོ་རང་ལ་ས་གནས་བོད་ས་གནས་སྲིད་གཞུང་དང་ཀྲུང་དབྱང་མི་དམངས་ལ་དབུས་གཞུང་ལ་ཡོད་དུས་སྐབས་སུ། དེ་བྱེད་དུས་སྐབས་སུ་ད་ས་གནས་གཞུང་དེ་གྲོས་མཐུན་ནང་ལ་འཁོད་དེ་རེད་ད་ལྟ་དངོས་གཞི་ནང་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ང་ང་དྲུག་བར་དུ་བོད་གཞུང་ཡོད་པ་རེད་ང་རང་ཚོ་རེད་བོད་རེད་གཞུང་གི་རེད། གཞུང་འགྲོ་སྟངས་ཆ་ཚང་ཡོད་རེད་བྱས་ཙང་ལོ་དྲུག་ཟེར་དུས་ལྷག་ཡོད་དུས་སུ་ད་རྒྱ་ནག་གཞུང་གིས་བོད་གཞུང་དེ་མེད་པ་བཟོ་དགོས་དུས་སུ་ད་དེའི་གི་ཐབས་ཤེས་དང་རིམ། པ་ལུགས་དེ་རྒྱལ་བ་རིན་པོ་ཆེ་བློ་འགུག་བྱས་རྗེས་ཨ་ནི་དེའི་རྣམ་པ་དེ་ག་འདྲས་བསྒྱུར་དགོས་འདུག་ཟེར་གི་ཚུལ་ཐོག་ལ་བོད་དོན་གཙོ་བོ་དེ་ཁོ་ཚོའི་དམིགས་ཡུལ་དེ་དེ་བཅངས་བསྡད་འདུག་ཨ་དོན་དངོས་ཐོག་བོད་ཀྱི་དམག་དཔུང་ཅིག་ཡོད་རེད་བ་དེ་ཅིག་བོད་ཆོས་མེད་པ་བཟོ་ཡ་ཅིག་རྣམ་པ་དེ་བསྒྱུར་དགོས་འདུག་གཉིས་པ་དེ་བོད་ཀྱི་བོད་དངུལ་བོད་ཀྱི་དངུལ་པེ་ཤག་ཡོད་པ་རེད་བ་མེད་པ་བཟོ་དགོས་འདུག་ད་དེ་གཉིས་མེད་པ་བཟོས་པ་ན་རྒྱལ་ཁབ་ཀྱི་རྣམ་པ་དེ་མེད་པ་ཆགས་འགྲོ་གི་རེད་གཞུང་གི་རྣམ་པ་དེ་ཚོ་མེད་པ་ཆགས་འགྲོ་གི་རེད་དབུས་ལ་པེ་ཤག་ཅིག་དང་ས་གནས་ལ་པེ་ཤག་ཟེར་ཅིག་རྒྱ་ནག་ཁོ་རང་ཚོའི་རྒྱ་མིའི་པེ་ཤག་རང་ཡོད་རེད་ང་ཚོའི་བོད་གཞུང་གི་པེ་ཤག་བོད་གཞུང་པེ་ཤག་རང་ཡོད་རེད་བྱས་ཙང་འདི་ཚོའི་ཐོག་ལ་དཀའ་ངལ་ལོ་ཅིག་ག་ལ་གང་འཚམ་ཅིག་འཕྲད་ཡོད་རེད་ང་ཚོས་གི་གྲོས་བསྡུར་དེ་བྱེད་པའི་སྐབས་སུ་དམག་དཔུང་དེ་ག་འདྲ་བྱེད་ག་མེད་པ་བཟོ་ག་ཟེར་དུས་སྐབས་སུ་ད་ང་ཚོའི་བོད་གཞུང་གི་ངོས་ནས་དམག་མི་ཉར་འདོད་ཡོད་རེད་བོད་དམག་བོད་གཞུང་དམག་མི་ར་ཕར་ཡོད་ཚུར་ཡོད་ཅེས་བྱས་སྐུ་སྲུང་དམག་མི་དམག་མི་ཆིག་སྟོང་ཅིག་ཉར་གི་ཡིན་ཟེར་ད་ནི་ལྔ་བརྒྱ་རྒྱལ་བ་རིན་པོ་ཆེ་སྐུ་སྲུང་ད་ནི་ལྔ་བརྒྱ་ནི་ལྷ་སའི་ནང་ལ་སྐོར་བྱ་བ་ཡིན་ཟེར་སོ་ར་འདི་འདྲས་གི་བྱས་རྗེས་ད་གང་བྱས་ཆིག་སྟོང་ཅིག་མི་དམག་མི་ཚང་མ་ལོ་ཅིག་ད་ཉུང་དུ་ལུགས་བྱེད་བསྡད་རེད་ད་དེ་ག་ནང་བཞིན་བོད་དངུལ་དེ་ག་འདྲི་བྱེད་ག་ཟེར་གི་གནད་དོན་ལུགས་བྱེད་དགོས་པ་རེད་བྱས་ཙང་བོད་དངུལ་དེ་གི་གནས་ཚུལ་དེ་ན་སྐབས་དེ་དུས་ཅིག་དཀའ་ངལ་ལུགས་ཅིག་འཕྲད་རྗེས་བགྲོ་གླེང་མང་པོ་བྱེད་ཚད་གཞི་གཅིག་རེད་ད་ཐང་རེ་གང་བྱས་ཁོ་རང་ཚོས་གི་བསམ་ཚུལ་ལུགས་ག་རེ་བཏོན་ཡོད་རེད་ཟེར་ན་ད་སླད་ཕྱིན་ཆད་བོད་ཀྱི་ཐོག་ལ་འཛིན་སྐྱོང་བྱེད་སྟངས་དེ་ག་འདྲི་བྱེད་ག་ཟེར་བྱས་ཙང་སླད་ཕྱིན་ཆད་བོད་ཀྱི་ཐོག་ལ་འཛིན་སྐྱོང་བྱེད་དགོས་ཚུལ་རྒྱ་དང་བོད་གཉིས་བོད་དམག་ཁུལ་ཁང་དང་བོད་གཞུང་མཉམ་འབྲེལ་བྱེད་དགོས་འདུག་ཟེར་གི་སྐད་ཆ་བཤད་རྗེས་ད་དེ་གཉིས་མཉམ་འབྲེལ་བྱས་ནས་ཀྱི་ལས་དེ་ད

ཨ་ནི་ཀྲོའུ་ཨེན་ལེན་གྱིས་ཁྱབ་བསྒྲགས་ལུགས་བྱས་རེད་བ་ཁྱབ་བསྒྲགས་བྱེད་དུས་སྐབས་སུ་བོད་ས་གནས་སྲིད་གཞུང་རྩ་མེད་བཟོས་ཡིན་ལབ་ག་བྱས་རེད་བོད་ས་གནས་སྲིད་གཞུང་ད་རྩ་མེད་བཟོས་ཡོད་མ་རེད་ས་གནས་སྲིད་གཞུང་ཁོ་རང་ཚོ་ལ་དེ་འདྲ་དགོས་ཀྱི་ཡོད་རེད་ས་གནས་ཀྱི་གཞུང་ཅིག་ད་ལྟ་བོད་རང་སྐྱོང་ལྗོངས་དེ་ས་གནས་ཀྱི་གཞུང་རེད་བ་ཡས་དེ་དེ་བར་དུ་གང་བྱས་ད་བོད་གཞུང་ལབ་མཁན་དེ་ང་ཚོས་བཟོ་ཐུབ་ཡོད་མ་རེད་མིང་ཅིག་ཡོད་རེད་བ་ལ་ད་དེ་གའི་དམག་ཚང་པ་སྟར་གྱི་ཅིག་གི་འཆར་གཞི་ལྡན་པའི་ངང་ནས་ཨ་ནི་ཁོ་ཚོའི་དམིགས་ཡུལ་གྲུབ་པ་ཅིག་གི་འཆར་གི་ཡོད་རེད་ལུག་རྒྱུད་ལ་ཕར་ཕྱིར་དྲན་བསྡད་པའི་བརྒྱུད་རིམ་ནང་ལོགས་ལ་དེ་ཅིག་གི་མངོན་འགྲོ་གི་འདུག་བ་རེད་རེད་སྒྲོལ་དཀར་ལགས་འཇམ་པོའི། མི་མངོན་པའི་ནང་ནས་མེད་པ་བཟོས་བྱུང་མ་རེད། བོད་གཞུང་མེད་པ་བཟོས་ཡིན་ཟེར་ལབ་ཡོད་མ་རེད་དེ་གྲོས་མཐུན་ནང་ལ་རང་འཇགས་ཡིན་ལབ་ཡོད་རེད་བ་བྱས་ཙང་ང་ཚོས་ག་དུས་ན་རང་འཇགས་ཡིན་ཟེར་བརྗོད་པ་དེ་དགོས་ཀྱི་བ་རེད་ད། དེ་འདྲ་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེ་ང་ཚོས་ཁས་ལེན་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། བོད་གཞུང་དང་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལས་ཀྱི་རྣམ་པ་གི་ཆ་ལ་གཅིག་པ་ལུགས་བྱེད་བསྡད་ཀྱི་ཡོད་རེད་བོད་གཞུང་གི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དེ་སུ་རེད་ཟེར་ན་གོང་ན་མེད་པ་བླ་ན་མེད་པ་རྒྱལ་བ་རིན་པོ་ཆེ་རེད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་གི་གོང་ན་མེད་པ་བླ་ན་མེད་པ་དེ་སུ་རེད་ཟེར་ན་རྒྱལ་བ་རིན་པོ་ཆེ་བསྐོས་བཞག་ཡོད་རེད་བ་བྱས་ཙང་དེ་བོད་གཞུང་དང་མི་མང་གིས་ཡང་ཁས་ལེན་མ་བྱེད་ཡ་ལ་ག་རེ་ཟེར་ན་དེ། དགག་ཆ་ཞེ་དྲག་མེད་ཀྱོག་གི་རྣམ་པ་ལོ་ཅིག་ད་དེ་དག་འགྲིག་གི་འདུག་ད་རྒྱལ་བ་རིན་པོ་ཆེ་གིས་འགན་བཞེས་ཀྱི་འདུག་ད་གང་བྱས་ལས་ཁུངས་དེ་ལོགས་ག་རེད་མ་གཏོགས་དོན་ངོ་མ་དེ་དོག་དོག་ནི་རྒྱལ་བ་རིན་པོ་ཆེ་གིས་འགན་བཞེས་ཀྱི་འདུག་ཨ་ཟེར་འགྱུར་ང་ཚོ་ལ་ད་དངོས་གནས་བྱས་ན་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་དེ་དཔེ་ཉེན་ཁ་ཚ་བོ་ཞིག་རེད་བསམ་བློ་ཡག་པོ་བཏང་བ་ན་དེ་འདྲ་སྐབས་དེ་དུས་ཁོ་ཚོས་བསམ་བློ་དེ་འདྲ་འཁོར་ཡོད་ཀྱི་མ་རེད། གང་འདྲ་བྱས་ནས་ཉེན་ཁ་ཚ་བོ་ཡོད་རེད་ཟེར་ན་གྲ་སྒྲིག་ཨུ་ཡོན་ལྷན་ཁང་ལབ་མཁན་དེར་འཐུས་མི་ལྔ་བཅུ་ང་གཅིག་རེ་ཡོད་རེད་དེའི་ནང་ལ་ཁོ་ཚོས་སྐད་ཆ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཨ་ནི་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་གི་ནང་ལ་ཚོགས་ཆུང་དེ་འདྲ་བཙུགས་རྗེས་དེའི་ནང་ལ་ཡོང་ཁུངས་ལྔ་ཟེར་མཁན་གཅིག་ཨ་ནི་བོད་གཞུང་གི་ཟེར་མཁན་གཅིག་བཀྲ་ཤིས་ལྷུན་པོའི་བླ་བྲང་ཟེར་མཁན་གཅིག་ག་རེ་ཟེར་ན་ཆབ་མདོ་ཨུ་ཡོན་ལྷན་ཁང་ཟེར་མཁན་ཡིན་ལ། བྱས་ཙང་བོད་གཞུང་གི་འོག་ལ་ཆབ་མདོ་ཡིན་ན་རེད་བཀྲ་ཤིས་ལྷུན་པོའི་བླ་བྲང་ཚང་མར་བོད་གཞུང་གི་འོག་ལ་རེད་བ། དེ་འདྲ་རང་སྐྱོང་ལྗོངས་ཀྱི་ནང་ལ་ཨ་ནི་ཁོ་ཚོ་སུམ་ཅག་ཡིན་མདོག་མདོག་བྱེད་དུས་སྐབས་སུ་བོད་གཞུང་དེ་ཆ་ཤས་གཅིག་མ་གཏོགས་ཆགས་མ་སོང་བོད་གཞུང་གི་ལས་བྱེད་དེ་ཚོ་ལས་བྱེད་བཅོ་ལྔ་མ་གཏོགས་ཡོད་པ་མ་རེད་བཀྲ་ཤིས་ལྷུན་པོའི་བཅུ་ཡོད་རེད་ཆབ་མདོ་གི་བཅུ་ཡོད་རེད་རྒྱ་མི་ལྔ་ཡོད་རེད་ཉི་ཤུ་ད་དེའི་ནང་ལྷག་མ་དེ་ང་ཚོའི་གྲགས་ཅན་གྱི་མི་སྣ་དེ་འདྲ་རེད་ད་ཕལ་ཆེར་བཅུ་ཙམ་ཞིག་ཡོད་ན་བཅོ་ལྔ་ཙམ་ན་དེ་འདྲ་ཞིག་ཡོད་རེད་བྱས་ཙང་དེ་བྱེད་དུས་སྐབས་སུ་ཉེན་ཁ་ཅིག་ག་རེ་མཐོང་གི་ཡོད་རེད་ཟེར་ན་དོན་དངོས་ཐོག་བཀྲ་ཤིས་ལྷུན་པོ་དང་ཆབ་མདོ་བཅིངས་འགྲོལ་ལྷན་ཁང་ལ་ཉི་ཤུ་ཡོད་རེད་དེ་གཉིས་ལ་ཐོབ་པ་ཞེ་པོ་སྤྲད་གོ་གནས་ལོ་བཏང་བ་སོང་ན་དེ་གཉིས་ལ་ཨ་ནི་རྒྱ་ནག་ཁོ་རང་ཚོས་ཀྱི་ཁོག་པ་ལོ་རྐྱང་ཅིག།

གཏིང་བཏང་སྟེ་ཧང་སང་གི་ནག་པོ་དང་ནི་དེ་འདྲ་ང་ཚོས་ཏོག་ཙམ་བསམ་བློ་བཏང་ཡོད་ན་དཔེ་དེ་འཆར་གཞི་ལྡན་པ་དང་འཆར་གཞི་ནག་པོ། ཏག་ཏག་ད་སྐབས་དེ་དུས་ཡིན་པས་ན་རྒྱལ་བ་རིན་པོ་ཆེ་རྒྱ་ནག་ལ་ཨ་ནི་ཆིབས་བསྒྱུར་གནང་ད་དེ་འདྲ་གི་ཐོག་ནས་ཨ་ནི་གོང་ལ་ང་ཚོ་བཀའ་མོལ་བྱུང་བ་ནང་བཞིན་གྱི་ད་བོད་རང་སྐྱོང་ལྗོངས་ཀྱི་གྲ་སྒྲིག་ལྷན་ཁང་འཛུགས་རྒྱུ་འདི་གི་གནས་ཚུལ་ཅིག་ཐོན་ཡོད་རེད་འདི་གའི་ཀྱི་ཐོག་ནས་ཡང་འདི་དང་འབྲེལ་ཡོད་ཀྱི་ཐོག་ནས་སྐུ་ངོས་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཏོག་ཙམ་གནང་བཞག། ཡིད་བཞིན་ནོར་བུ་མི་ཁའི་ཞུ་རྟེན་བྱས་པའི་སྐབས་དེ་ནི་རྒྱ་མི་རང་གིས་ཚུར་འདྲི་ཞུས་པ་ཡིན་པ་འདྲ། བོད་རང་སྐྱོང་ལྗོངས་བཟོ་ཡ་གི་ཨ་ནི་གཞི་ནས་བསམ་འཆར་ཞུས་པ་ཡིན་པ་འདྲ། བྱས་ཙང་བསམ་འཆར་འདི་ཨ་ནི་ཡིད་བཞིན་ནོར་བུའི་དགོངས་པ་དང་པོ་དམག་སྲིད་ཨུ་ཡོན་བཟོ་ཡ་གཅིག་གྲོས་ཆོད་ནང་དམག་སྲིད་ཨུ་ཡོན་ཡོད་ཙང་ད་དམག་སྲིད་ཨུ་ཡོན་འདི་ལས་ཕྲན་བུ་གཅིག་རང་སྐྱོང་ཟེར་འདི་གཙོ་ན་མིང་སྙན་པ་གཅིག་ཡོད་ཙང་འདི་ནང་ལས་གཅིག་གི་འཐུས་མི་ང་རང་ཚོ་བོད་གཞུང་པ་ནས་ཉི་ཤུ་ཙམ་བྱས་ཡང་པཎ་ཆེན་ནང་མ་སྒང་ནས་བཅུ་ཙམ་བྱས་ཆབ་མདོ་འདི་ནས་བཅུ་ཙམ་བྱས་ཁྱོན་རྒྱ་མི་འཐུས་མི་ལྔ་ལས་མེད་པ་གཅིག་འདི་འདྲ་གཅིག་ད་དགོངས་ཞིབ་གནང། དམག་སྲིད་ཨུ་ཡོན་བཙུགས་པ་ལས་ཡག་རུ་འགྱུར་གྱི་མེད་འགྲོ་དགོངས་རྒྱུ་དེ་འདྲ་བྱུང་ཡོད་པ་འདྲ་ད་ལྟའི་ཡིད་བཞིན་ནོར་བུའི་མཛད་རྣམ་ནང་ལ་ཇེ་མང་ཞལ་གསལ་གནང་ཞེས་ཏའེ་ཨུ་ཁོག་ཆོས་སྡེའི་བཀའ་ཁྲིའི་དགོངས་པའི་ནང་ལ། བོད་གཞུང་ལ་འཐུས་མི་ཉི་ཤུ་ཐམ་པ་གསན་དུས་ཡོད་ཙང་ད་པཎ་ཆེན་ནང་མ་སྒང་ལ་བཅུ་དང་ཆབ་མདོ་ལ་བཅུ་ལས་མེད་ཙང་ང་རང་ཚོ་མང་ཡོད་པས་སོ་རུ་དེའི་ཐོག་ལས་རྒྱ་མི་ལྔ་ལས་མེད་ཙང།

དྲག་པོའི་ལས་ཁུངས་བཙུགས་པ་ལས་ཏོག་ཙམ་དྲག་མེ་སྔོན་གོང་རབ་འབྱོར་འདི་འདྲའི་ཀྱི་དགོངས་གཞི་གཏད་པ་ཡིན་པ་འདྲ། གྲ་སྒྲིག་ཨུ་ཡོན་ལྷན་ཁང་བཙུགས་པ་གནང་ཡ་བཀོད་དེ། ད་གོང་ས་ཆེན་པོ་རྒྱ་ནག་ནས་རང་ལྗོངས་ཆོས་ཀྱི་ཞིང་སར་འཕྲལ་དུ་ཆིབས་བསྒྱུར་ཐུགས་རྗེ་ཆེ་བ་ཞིག་དབུས་གཙང་བྲོ་བ་ལྷོ་བྲག་སྤོ་ཀོང་བྱང་རིགས་སྡེ་བཞི་མངའ་རིས་སྐོར་གསུམ་མདོ་ཁམས་ཆུ་བཞི་སྒང་དྲུག་སོགས་ཀྱི་ལྷ་སྡེ་མི་སྡེ་ཀ་སྦུག་རྡོར་གླིང་སོགས་ཕྱི་རྒྱུད་བོད་རིགས་བཅས་ནས་མ་སྐུལ་དང་བླངས་ཀྱིས་གོང་ས་ཆེན་པོ་དང་རྒྱ་དམར་ཀྲུའུ་ཞི་མའོ་ཙེ་ཏུང་བཅས་ལ་སྙན་ཞུ་གཅིག་མཇུག་གཉིས་མཐུད་ཕུལ་བ་མ་ཟད། དབུས་གཙང་མི་དམངས་འཐུས་མི་གདན་ཞུར་དར་རྩེ་མདོ་བར་བཅར་བ་དང། ཀ་སྦུག་ཁུལ་སྡོད་བོད་རིགས་སེར་སྐྱ་རྣམས་ནས་དེ་མྱུར་རྒྱལ་ཁབ་ཏུ་ཆིབས་བསྒྱུར་གནང་རྒྱུའི་སྐོར་རྟེན་འབྲེལ་མཛད་སྒོ་དང་ཀ་རྡོར་ཁུལ། འདི་ལོ་ནས་བཟུང་ལོ་ལྟར་འཁྲུངས་སྐར་མཛད་སྒོ་བྱེད་རྒྱུ་སྲུང་བརྩི་བྱས་པ་དང། མདོ་སྟོད་ཁུལ་གྱི་ལྷ་སྡེ་མི་སྡེ་ཚང་མས་ཡར་ལམ་རང་རང་དགོན་ཡུལ་སོགས་སུ་ཞབས་སོར་བཀའ་དྲིན་ཆེ་ཐོབ་པ་ཞིག་གསོལ་འདེབས་ཞུ་བའི་མི་སྣ་གནང་བ་རེད།

རྒྱལ་བ་རིན་པོ་ཆེ་ཐལ་དུ་ཆིབས་བསྒྱུར་གནང་ཡག་གི། རྟེན་འབྲེལ་གྱི་ཟབ་གསོལ་ཅིག་བཏང་བྱས། དུས་དེ་ནས་བཟུང་ནས་རྒྱ་གར་ནང་ལ། རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་གྱི་མཛད་ཆེན་དུ་བཙུགས་པ་ཡིན། བཀའ་བློན་སྦུག་དང་རྡོ་རྗེ་གླིང། འདི་ནས་རིམ་པས་རིམ་པས་སྒང་ཏོག་དང་ཀལ་ཀ་ཏཱ་འདི་འདྲ་ལ་བཙུགས་བྱས། འདི་ནས། ད་ལྟ་བར་དུ་བའི་འབངས་རབ་ཡག་པོ་འདུས་ཐུབ་པ་རེད། ཕྱིན་སྔོན་མ་ནས་བོད་ལ་ཡིན་ན། རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་གྱི་མཛད་སྒོ་དེ། བོད་གཞུང་གིས་གནང་གི་རེད། འཁྲུངས་སྐར་གྱི་མཛད་སྒོ་དེ་ལྟར་ནོར་བུ་གླིང་ཁ་ན། ཡབ་གཞིས་ནས་ནི་མགྲོན་འབོད་ན་ནི་གཞུང་ཞབས་ཚོ་ལ་ཡ་འཁྲུངས་ལ། ཡ་སོས་ཟིན་ཡི་གེ་འདི་ནང་མ་གཏོགས་ཇི་བཞིན་ཡ་བོད་གི་ད་ག་རེ་ཟེར་རེད་ལུང་ཚན་སོ་སོ་ལ་འཁྲུངས་སྐར་མཛད་སྒོ་དམིགས་བསལ་ཡོང་གི་མི་འདུག་ད་ང་ཚོའི་བཀའ་བློན་སྦུག་འདི་གཙོ་བོ་ཡིན་འཁྲུངས་སྐར་འདི་གཙོ་ནི་ཐོག་མ་རབ་བདེ་བ་འདི་ལོ་འདི་ཡིན། ཆབ་སྲིད་རྣག་པ་གང་ཞིག་ལ་ད་འདི་ནི་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་དང་བཀྲ་ཤིས་ལྷུན་པོའི་པཎ་ཆེན་ནང་མ་སྒང་དང་ཨ་ནི་ང་ཚོའི་བོད་གཞུང་ཡོ་ར་འདི་གསུམ་གི་ནང་ལ་དཀྲུག་ཤིང་རྒྱག་ཡག་འགོ་བཙུགས་རེད་བ། ནང་ཁུལ་ལ་ག་རེ་ཟེར་ན་ཕར་ཚུར་གཅིག་གཅིག་ལ། ད་ད་ལན་གོ་སྐབས་རེད་ཟེར་ད། ཚགས་པར་ནང་ལ་ཡོད་རེད་དེ། ཁུ་ནུ་མཐར་ཕྱིན་སྦ་བུ་གི། བཀའ་བློན་སྦུག་ནས་བཏོན་བཞག་རྒྱུ་གི། ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་ལབ་རྒྱུ་ཡོད་རེད་བ། འདིའི་ནང་ལ་ཚགས་པར་དེ་ཚོ་ནང་ལ་བལྟས་བ་ན། སྐབས་དེ་དུས་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་གི་མི་དེ་ཚོས་ག་རེ་ལབ་ཀྱི་ཡོད་རེད་ཟེར་ན། འོ་ད་རྦད་དེ། ཁོ་ཚོ་ལ། རྒྱ་མིས་ལབ་ཀྱི་འདུག། དེ་འདྲ་ཁྱེད་ཚོ་གོ་སྐབས་རེད། ཁམས་པ་འདི་ཚོ་ཨ་ནི་སྡེ་པ་གཞུང་གི་སྐུ་དྲག་འདི་ཚོ་མིག་ལ་འཇུག་གི་ཡོད་མ་རེད་ཁམས་པའི། ག་རེ་ཟེར་ན་དེ་ཨམ་ཅོག་རྐུབ་གི་སྒང་ལ་ཡོད་རེད་ལབ་ཀྱི་འདུག། ད་ལན་ཁྱེད་རང་ཚོས་གོ་སྐབས་རེད་ད་ལན་ཤུགས་ཆེ་ཙམ་བཤད་དགོས་རེད་ཟེར་གི་དེ་འདྲས་དཀྲུག་ཤིང་རྒྱབ། ད་བཀྲ་ཤིས་ལྷུན་པོའི་བླ་བྲང་ད་ལན་ཁྱེད་རང་ཚོས་གི་ན་པཎ་ཆེན་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་འདྲ་མཉམ་བཟོ་ཡག་ལྟ་བུའི་གོ་གནས་ཅིག་མ་ལེན་པ་ན་རྦད་དེ་བཀྲ་ཤིས་ལྷུན་པོའི་བླ་བྲང་བོད་གཞུང་གི་འགོས་བཟོས་བཀྲ་ཤིས་ལྷུན་པོའི་བླ་བྲང་ཟེར་རྩ་མེད་བཟོ་ཡས་ཀྱི་དམིགས་ཡུལ་ཁོ་རང་བྱེད་ཀྱི་འདུག་ད་ཟེར་ཡང་འདི་འདྲ་བྱས་ལབ་བོད་གཞུང་གི་རྩ་ལ་འགྲོ་དུས་ག་རེ་ཟེར་འོ་ད་འདི་གཉིས་ཀྱིས་རྦད་དེ་ངོ་ལོག་རྒྱག་ཡས་ཀྱི་བསམ་བློ་ཞེ་པོ་དེ་འདྲ་བཏང་གི་འདུག་ཁྱེད་ཚོ་ད་ལྟ་གི་ཁོ་རང་གནས་དུས་ཚོད་ཚོད་ཞེ་པོ་བྱེད་ཀྱི་འདུག་བྱས་ཙང་སྐད་ཆ་ཁོ་རང་དེ་འདྲ་བཤད་ཀྱི་འདུག་ཁོ་ཚོས་ད་ང་ཚོའི་བསམ་པ་ལྟར་ཅིག་བོད་གཞུང་གིས་བཀྲ་ཤིས་ལྷུན་པོ་ལ་སྡང་པོ་བྱས་སོང་བཀྲ་ཤིས་ལྷུན་པོ་གིས་བོད་གཞུང་ལ་གྱེན་ལོག་བྱས་སོང་ཆབ་མདོ་བཅིངས་འགྲོལ་ཨུ་ཡོན་ལྷན་ཁང་རྒྱ་མིའི་རྐུབ་ལ་རྒྱུགས་སོང་ཟེར་ང་ཚོས་སྣང་ཚུལ་དེ་མི་ཚོ་གོ་གི་ཡོད་མ་རེད་བ། རྒྱབ་ལོགས་ལ་ཁོ་ཚོས་ཀྱིས་དེ་འདྲས་ཀྱི་དཀྲུག་ཤིང་རྒྱག་གི་འདུག་དཀྲུག་ཤིང་རྒྱག་རྒྱུ་དེ་ཚོ་ཡིག་ཆ་ཞིག་དགོས་རེད་དེ་འདྲས་ག་འདྲས་རྒྱག་གི་ཡོད་མེད་དེ་ཡིག་ཆ་དགོས་རེད་འདི་འདྲ་དཔེ་སྐབས་དེ་དུས་ཀྱི་གསར་འགྱུར་མེ་ལོང་ནང་ལ་མི་དེ་ཚོས་ཀྱིས་ད་གནས་ཚུལ་བྱས་ཅིག་ལབ་འདུག་འདི་འདྲ་བྱས་སོང་ཟེར་དེ་འདྲ་བཤད་རྒྱུ་དེ་ཚོ་གསར་འགྱུར་ནང་ལ་ཐོན་བསྡད་ཡོད་རེད་དེ་འདྲ་མཐར་ཕྱིན་སྦ་བུ་གི་གསར་འགྱུར་གསར་འགྱུར་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་ལབ་རྒྱུ་ཡོད་རེད་བ། བྱས་ཙང་གནས་ཚུལ་དེ་ཚོ་སྐོར་ར་རྒྱབ་ཀྱི་ལྟ་ཡོང་དུས་ག་རེ་ཟེར་དེ་འདྲ་ང་ཚོས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་འཁྲུག་ཆ་དོད་པའི་གནས་ཚུལ་འདིའི་ནང་ལ་ད་དེབ་སྟེ་བུད་ཀྱི་ཁོ་ཚོས་ག་རེ་ཟེར་ན་སྔོན་མ་གི་ཉམས་མྱོང་སུ་ག་རེ་ཁོ་ཚོས་ཀྱི་ཅིག་བྱས་པ་ཡོད་རེད་བ། དེ་ཚོ་བེད་སྤྱོད་བཏང་གི་མེད་འགྲོ་བསམ་བསམ་གྱི་ང་ཚོ་གི་བསམ་བློ་བཏང་ས་ཤུགས་ཆེན་པོ་ཞེ་པོ་ཞིག་ཆགས་བསྡད་ཀྱི་འདུག། ལངས་ལ། བྱས་ཙང་ད་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་འདི་ཞེ་པོ་ཅིག་གི་གལ་ཆེན་པོ་ཅིག་རེད་འདུག་འདི་སྔོན་ལ་ཨ་ནི་དགེ་བཤེས་ཤེས་རབ་རྒྱ་མཚོ་ཁོ་རང་བོད་གཞུང་དང་ད་ཅུང་ཞིག་གི་མ་མཐུན་པའི་གནས་ཚུལ་འདི་གཅིག་བྱུང་པའི་ཐོག་ནས་འོ་མར་ཕེབས་ནས་གཞུག་གུར་ཅིག་གི་མའོ་གི་སྐད་ཆ་འདི་གས་ལ་ཡིད་ཆེས་ནས་མཐར་ཨ་ནི་ནང་ཆོས་འདི་འགུལ་སྐྱོད་བཏང་ས་མེད་པ་བཟོས་པའི་སྐབས་ལ་ཡང་ཁོ་རང་གི་ཨ་ནི་བཀའ་མོལ་འདི་གནང་པ་འདི་གོ་ཡག་འདུག་ད་དེ་ཚོ་མང་པོ་ཅིག་འདི་ནི་བསླབ་བྱ་རང་གཅིག་རེད་བསམ་པའི་ད་ལྟའི་དུས་ཚོད་འདིའི་ཆ་བཞག་ནས་ལས་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་འདི་ཞེ་པོ་ཅིག་གི་ད་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད་ད་དེ་ནས་རིམ་པས་ནི་རྒྱལ་བ་རིན་པོ་ཆེ་ད་རྒྱ་ནག་ལ་ཆིབས་བསྒྱུར་གནང་བྱས་དུས་ཚོད་གང་འཚམས་སོང་བའི་སྐབས་ལ་ཡིན་པ་ཡིན་ན་ནི་བོད་ནས་ད་ལྷ་ས་ཞབས་སོ། ཆིབས་བསྒྱུར་གནང་ཡ་ད་འདི་དགོས་ཀྱི་འདུག་ཟེར་གསོལ་འདེབས་ཞུས་གནང་བ་དང་རིམ་པས་ནི་རྒྱལ་བ་རིན་པོ་ཆེ་ཁམས་བརྒྱུད་ཅེས་བྱས་སྟབས་འདུག་ཟེར་ལྷ་ས་བར་ལ་ཞབས་སོར་འཁོད་གནང་ཐུབ་པ་བྱེད་ཀྱི་བྱུང་རྒྱ་ནག་ནས་ཆིབས་ཞལ་བསྒྱུར་གནང་བྱས་སྟབས་བོད་ཀྱི་ཁམས་ཁུལ་ལ་ཞབས་སོར་འཁོད་གནང་བ་དང་མཐར་རྒྱལ་ས་ལྷ་ས་བར་ལ་ཞབས་སོར་འཁོད་གནང་བའི་སྐོར་ལ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་བ་ཅིག་ཡོད། ཁམས་ཕྱོགས་དགོན་ཡུལ་སོ་སོའི་འདོད་མོས་ལྟར་ཆིབས་བསྒྱུར་གནང་གཏན་འཁེལ་ཡང་སྐབས་ངན་པ་ཞིག་ལ་དར་མདོ་ཁུལ་ས་གཡོས་ཀྱིས་འཁོར་ལོའི་བརྒྱུད་ལམ་མང་པོར་སྐྱོན་ཤོར་བྱས་ཏེ་ཚང་མར་ཞབས་བཀོད་ཐུབ་པ་མ་བྱུང་ཡང་ལི་ཐང་ཆ་ཕྲེང་འབའ་ཚྭ་ཁ་ལྷོ་སྨར་ཁམས་བྲག་གཡབ་སོགས་སུ་ཡོངས་འཛིན་སྐུ་གཞོན་ཁྲི་བྱང་རིན་པོ་ཆེ་དང་སྡེ་དགེ་དིམ་ཆི་ཉེར་ལྔ་ཚོ་པ་སོ་དགུ་སོགས་ལ་ཀརྨ་པ་རིན་པོ་ཆེ་ཉག་རོང་ས་ངན་གོ་འཇོ་སོགས་ལ་སྨིན་གླིང་གཅུང་རིན་པོ་ཆེ་སྐུ་ཚབ་ལྟ་བུ་གཏོང་གནང་མཛད་པ་དང། སྐབས་དེའི་ས་གཡོས་ཞེ་པོ་ཅིག་བྱུང་ཡོད་པ་འདྲ། ཡེ་ཤེས་ནོར་བུ་ཇི་ལྟར་ཆིབས་བསྒྱུར་གནང་ཡག་ཁ་ཐུག་ལྟ་བུ་དར་རྩེ་མདོ་ལ་དཔེ་ས་གཡོས་འདི་ཡང་སེ་ཡང་སེ་རྒྱག་གི་ཕེབས་སྒྲིག་ཞུ་མཁན་ཁོང་ཚོས་གསུང་གི་འདུག་ག་དཔེ་ཁོང་ཚོ་ཕེབས་སྒྲིག་ཞུ་བའི་སྐབས་ལ་ས་གཡོས་དེ་ཡུན་རིང་ཞིག་རྒྱབ་བསྡད་པ་ཡིན་པ་འདྲ། དེ་འདྲ་སོང་ཙང། འཁོར་ལོའི། བརྒྱུད་ལམ་དེ་སོགས་ལ། སྐྱོན་རོབ་ཅིག་བྱས་ཙང་ཡེ་ཤེས་ནོར་བུ་ག་ས་ག་ལ་ཆིབས་བསྒྱུར་གནང་མ་ཐུབ་པ་འདྲ་ཨ་ནི་སྐུ་ཚབ་གནང་རེད་ད་ཕྱོགས་གཅིག་ལ། ཨ་ནི་སྐུ་ཚབ་གནང་ཨ་ཡེ་ཤེས་ནོར་བུ་ཕར་ཁ་ཐུག་ལ་འདི་ནས་ཡར་ཆིབས་བསྒྱུར་གནང་བ་ཡིན་པ་འདྲ། དེ་ལྟ་སྟེ་དེ་ཁམས་པ་དང་དེ་ཚོ་གང་ག་ཅིག་གནས་ཚུལ་ཚང་མ་ལོག་ལྟ་རྒྱ་མེད་པའི། ཤེས་རབ་པའི་ཕྲད་ནས་རྒྱ་མིས་སྔ་རྗེས་ནས་དེ་ཚོ་ལ་མ་གནས་པའི་ཁྲིམས་འགལ་མང་པོ་བྱེད་ཀྱི་ཡོད་ཙང་ཤེས་རབ་པའི་ཕྲད་པས། མ་རྒྱལ་རོ་རྒྱལ་རོ་རོབ་ཅིག་ཁོང་ཚོ་བསྡད་ཡོད་པ་འདྲ་དེ་ཚོ་གང་ག་ཡེ་ཤེས་ནོར་བུས་ཚ་གས་ད་ལམ་སང་ཐེབས་ཆོག་ཆོག་རོབ་ཅིག་བསྡད་ཤག་ཟེར་ནས། འོ་ད་དེ་འདྲ་ཟེར་དགོངས་ཀྱི་ཡོད་པ་འདྲ། ཟེར་བཞིན་ལྷག་པར་ཁོ་ཚོའི་གཅེས་ནོར་ལྟ་བུའི་མེ་མདའ་རྣམས་རིང་མིན་བསྡུ་རྒྱུ་ཡིན་ཚུལ་ལ་བརྟེན་སྐྱ་སེར་དབུལ་ཕྱུག་ཚང་མས་རྒྱ་མིར་མི་དགའ་བའི་རྣམ་འགྱུར་དང་རིང་མིན་ཚ་གས་ཐེབས་ཆོག་ལྟ་བུའི་ཉེན་ཁ་ཆེན་པོ་ཐུགས་སྣང་བྱུང་ཞིང་ཁོ་ཚོར་བར་ལམ་བོད་གཞུང་གི་མི་དྲག་མི་སྣ་འགའ་ཤས་ནས་ལས་དོན་བྱེད་སྟངས་ཕྲན་བུ་ནོར་འཁྲུལ་བྱུང་ཡོད་སྲིད་ན་དེ་དག་ལ་སེམས་གསོ་དང་ད་ཆ་རང་ཅག་བོད་རིགས་ཡོངས་རྫོགས་ཆིག་སྒྲིལ་ཐོག་བོད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཚོགས་ཚུགས་རྗེས་ས་ཁུལ་དེ་དག་ང་ཚོའི་རང་ཡུལ་གྱི་ཆ་ཤས་སུ་ཡོང་རྒྱུའི་རེ་བ་ཡོད་ཚུལ་སོགས་ཀྱི་སྐུལ་སློང་རྒྱ་ཆེན་པོ་མཛད་བཞིན་པ། ཤིང་ལུག་ཟླ་བ་ལྔ་པའི་ཚེས་པ་བཅུ་གཅིག། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་རེད། ཨ་ནི་ཟླ་བ་དྲུག་པའི་ཏ་རིག་སུམ་ཅུ་ཐམ་པའི་ཉིན་གང་འདི་ཨ་ནི་ཚལ་གུང་ཐང་ནས་ལྷ་ལྡན་རྒྱལ་ཁབ་ཆེན་པོར་ཆིབས་སྒྱུར་རྒྱས་པའི་ལམ་བཞིན་ཆིབས་རགས་དང་ཆིབས་སྒྱུར་བསྐྱངས་པ་དེའི་ཉིན་སྔ་དྲོ་ཕེབས་ཐོན་གནང་བ་ནས་ནོར་གླིང་དུ་ཞབས་སོར་མ་འཁོད་བར་ཆར་པ་ཧ་ཅང་ཆེན་པོ་ཞིག་བཏང་བས་རྩེ་སྐོར་གྱི་ཞྭ་དཀར་དང་ཤོད་སྐོར་གྱི་ཨར་ཀོན་སྐྱོབ་ཆ་རྣམས་ཞིག་སྟེ།

བོད་རིགས་དེ་གའི་བདེ་སྐྱིད་གཅིག་གྱུར་རུ་བྱས་ན། རང་སྐྱོང་ལྗོངས་ཟེར་ནི་དངོས་གནས་དྲང་གནས་ཀྱི་ཁ་ཡོད་ལག་ཡོད་ཀྱི་རང་སྐྱོང་ལྗོངས་ཚུགས་དགོས་ཡོད་ན་དགོངས་བ་རུ་ཅིག་འདི་འདྲས་ཅིག་ཐུགས་རེ་ཆེན་པོ་ཅིག་གནང་ནས་གང་ག་བཀའ་སློབ་གནང་ཡིན་འདྲ། ད་འདི་རྒྱ་མིས་རྩ་ནས་འདོད་གི་ཡོད་མ་རེད་ད་འདི་རྒྱ་མིའི་བསམ་པ་དེ་ཁྱེད་རང་རྒྱལ་བ་རིན་པོ་ཆེ་པས་ངོ་ལོག་གི་ལས་འགུལ་གནང་བཞག་ཟེར་རྗེས་མ་ང་ཚོས་ཁོང་ཚོས་འདི་ཟེར་བ་འདིའི་སྐབས་སོ་སོ་ལ་རྒྱལ་བ་རིན་པོ་ཆེ་ཚང་མ་སློབ་ལ་བཀའ་སློབ་གནང་ནས་ཚང་མ་བོད་རིགས་དེ་གའི་འདི་ལྟར་གཅིག་གྱུར་བྱེད་དགོས་རེད་གཅིག་གྱུར་བྱེད་དགོས་རེད་ཟེར་ནས་བཀའ་སློབ་མང་པོ་ཅིག་གནང་ཙང། ཨ་འདིའི་ཐོག་ནས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་ཞེས་ལས་ད་ག་རང་རེད་རྒྱ་མི་པས་མུ་མ་ཆ་ཕྲེང་ད་ག་སོགས་ཚ་ག་ལོག་དུ་དུས་ཚོད་བསྐྱལ་རྒྱུ་པས་ངོ་ལོག་ལས་འགུལ་གནང་ཤག་ངོ་ལོག་ལས་འགུལ་གནང་སྙན་གི་ཡོག་མ་རེད་ད་ག་རྒྱ་བོད་གཉིས་མཐུན་ལམ་བྱེད་གོ་རེད་ཡིན་ནའི་བོད་པ་དེ་གས་དེ་རྡོག་རྩ་ཆིག་སྒྲིལ་བསྡད་གོ་རེད་ཟེར་དེ་ཚང་མ་བཀའ་གནང་གི་ཡོག་འདྲ་དེ་འདྲས་སོང་ཙང་ད་ཁོང་ཚོས་ངོ་ལོག་ལས་འགུལ་བྱེད་པ་རང་ལ་སྐྱོན་འཛུགས་བྱེད་གི་ཡོག་རེད་ད་འདི་ནས་རྒྱལ་བ་རིན་པོ་ཆེ་དེ།

ཆོས་སྒོ་ཨ་དགོན་གྱི་པད་མ་ལུགས་བྱ་བས་འདི་འདྲ་བྱས་པ་རེད་ཟེར་འདི་འདྲ་གསུང་གི་འདུག། ད་འདི་ནས་ཡང་ལྔ་བཅུ་ང་བཞིའི་ལོ་ལ་ཨ་ནི་རྒྱ་ནག་ལ་ཕེབས་པའི་ད་དམིགས་བསལ་གྱི་ད་བོད་ཀྱི་ལོ་རྒྱུས་ཐོག་ལ་ཡིན་ན་ཡང་འགྱུར་བ་ཆེ་ཤོས་ཀྱི་མཚམས་ཅིག་ཆགས་གི་ཡོད་པ་སྐབས་དེ་དུས། རེ་རེ་སྒྲོལ་དཀར་ལ་ཧང་སངས་ཀྱི་འགྱུར་བ་ཐ་ན་གཅིག་ནས་རྒྱལ་བ་རིན་པོ་ཆེ་རྒྱ་ནག་གི་མཐོ་རིམ་དབུ་ཁྲིད་མའོ་ཀྲུའུ་ཞི་གཙོས་བྱས་པའི་གི་མཐོ་རིམ་འགོ་ཁྲིད་དང་མཇལ་འཕྲད་བྱུང་རྗེས། ད་དངོས་གནས་བོད་དང་རྒྱ་ནག་གཉིས་ཀྱི་གནས་ཚུལ་ག་འདྲ་ཞིག་འགྲོ་དགོས་འདུག་ཟེར་དེ་ཐོག་ལ་ཧ་ལམ་གྲོས་མཐུན་དོན་ཚན་བཅུ་བདུན་ང་ཚོས་ཁས་ལེན་ཡོད་ཟེར་གྱི་མཐའ་མ་དེ་ཏར་ལུགས་ཤིག་གཏང་རྒྱུ་གལ་ཡོད་དེ་ནི་བཙན་གནོན་དང་བྱ་རྒྱུ་མེད་པའི་དོན་ཏཱ་ལའི་ལ་བཏང་ཡོད་རེད་བ། ཁས་ལེན། ད་གཙོ་འཛིན་མའོ་ཀྲུའུ་ཞི་དང་བོད་ཀྱི་དབུ་ཁྲིད་ཏཱ་ལའི་བླ་མ་རྒྱལ་བ་རིན་པོ་ཆེ་མཇལ་འཕྲད་བྱུང་རྗེས་ཕན་ཚུན་བཀའ་མོལ་མང་པོ་གནང་ཡོད་རེད་བཀའ་མོལ་གནང་རྗེས་ཨ་ནི་ད་གནད་དོན་དེ་ཐོག་ལ་ཐག་གཅོད་བྱེད་ཡས་ལུགས་ཤིག་དང། པཎ་ཆེན་རིན་པོ་ཆེ་ཡང་གནད་བཀའ་མོལ་མང་པོ་གནང་ཡོད་རེད་གནད་དོན་མང་པོ་ཅིག་ལ་ཐག་གཅོད་བྱེད་ཡག་གི་ཐོག་ལ་དང་ཅིག་ཕན་ཚུན་གྱི་དགོངས་ཚུལ་བརྗེས་ཡོད་རེད་བ་དེ་བསྟུན་ནས་འགྱུར་བ་དེ་ནས་འགྱུར་བ་ཞིག་ཞེ་པོ་བྱས་ནས་རྒྱལ་བ་རིན་པོ་ཆེ་ཡང་འདི་ནས་འབད་དེ་ཐུགས་ཡིད་ལུས་ཆེས་ཀྱིས་ད་མའོ་ཀྲུའུ་ཞི་ག་རེ་བྱུང་བ་དེ་གསུང་ངོ་གནང་ཡོད་དེ་འགྱུར་བ་ཞེ་པོ་ཐེབས་སོང་ཟེར་ཡག་ལས་ཅིག་ལག་ལེན་བསྟར་གྱི་ཡིན་ཟེར་གསུང་གནང་འདུག་བ་བྱས་ཙང་ལག་བསྟར་གནང་ཡས་དང་ཅིག་འབད་དེ་ཨ་ནི་སློབ་སྟོན་ཞུ་གི་ཡིན་ཟེར་མུ་མཐུད་སློབ་སྟོན་ཞུ་གི་ཡིན་ཟེར་དེ་རྒྱལ་བ་རིན་པོ་ཆེ་རང་དང་ག་ཟེར་ན་མའོ་ཀྲུའུ་ཞི་ལ་སྐབས་དེ་དུས་ཅིག་གདེང་འཇོག་གནང་བ་དེ་ཕྱིས་ཅིག་ལ་དགོངས། ཁོང་ཚོས་དྲན་གསོ་གནང་དུས་དགོངས་ཚུལ་གསུངས་གནང་གི་འདུག་ད་ཡིན་ནའང་མའོ་ཀྲུའུ་ཞིའི་ཞེད་སྣང་ཅིག་ག་རེ་ཞེད་སྣང་ཟེར་ན་ག་རེ་བཤད་པ་རེད་ཟེར་ན་ཆོས་དུག་རེད་ཨ་ནི་དེ་ང་ཚོའི་སོག་པོ་དང་གཅིག་ལ་བོད་པ་ལ་དུག་དེ་ག་རེ་ཟེར་ན་དེ་འབྱམས་བསྡད་ཡོད་རེད་ཉེན་ཁ་ཚ་བོ་ཞེ་པོ་རེད་ཟེར་དང་ཨོ་དེ་འདྲས་ཀྱི་མཐའ་མ་དེ་མའོ་གི་སྐད་ཆ་དེ་སླེབས་དུས་གོ་སོན་རྒྱལ་བ་རིན་པོ་ཆེའི་ཐུགས་ལ་ཡང་ཞེད་སྣང་ཡོང་ཡ་ལོ་ཅིག་དེ་འདྲས་ཞིག་གནས་ཚུལ་དེ་འདྲས་བྱུང་ཅིག་བྱས་ཙང་དེ་ཚོ་ཀོ་ལོ་རྒྱུས་ཀྱི་འགྱུར་བ་ཅིག་རེད་དོ་ཡིན་ནའང་ལ་ད་དོན་ངོ་མ་བྱས་ན་ད་རྒྱ་ནག་གིས་ཆོས་དུག་རེད་ཟེར་གི་སྐད་ཆ་དེ་ད་མའོ་གིས་ལག་ལེན་བསྟར་བྱེད་མཐའ་མ་དེ་ད་གང་བྱས་ད་རྒྱལ་བ་རིན་པོ་ཆེ་ཡིན་ན་རེད་པཎ་ཆེན་རིན་པོ་ཆེ་ཡིན་ན་རེད་ཕུན་ཚོགས་དབང་རྒྱལ་ཡིན་ན་རེད་ཚང་མ་ལོ་གང་ཅིག་ད། དངོས་གནས་དྲང་གནས་ཀྱི་བོད་ལ་ཤ་ཚ་ཡོད་པའི་ལས་ཀ་བྱས་རྗེས་རྒྱ་ནག་གིས་བཤད་པ་ནང་ལྟར་ལག་ལེན་བསྟར་དགོས་ཟེར་དུས་ཁོ་ཚོས་ཁོ་ཚོས་ཀྱི་ལམ་སང་མིང་འདོགས་འདྲ་མིན་བཏགས་རྗེས་ཅིག་ལག་ལེན་བསྟར་ཡོད་མ་རེད་བ། ད་རྒྱལ་བ་རིན་པོ་ཆེ་ད་ལྔ་བཅུ་ང་དགུ་ལ་ཚུར་ཅིག་ཕེབས་བྱོལ་དུ་ཕེབས་རེད་ད་བོད་ལ་པཎ་ཆེན་རིན་པོ་ཆེ་དང་ཕུན་ཚོགས་དབང་རྒྱལ་ལྷག་ཡོད་དུས་གང་ཅིག་ད་དངོས་གནས་ཁོ་ཚོས་ཀྱི་ཡིད་འགུལ་ཐེབས་ཡོད་རེད་མའོ་གི་སྐད་ཆ་བཤད་རྒྱུ་དེ་ཚོས་བློ་འགུག་ཐེབས་ཡོད། ཐ་མ་དེ་དོན་དག་སྒྲུབ་པ་དང། བོད་ཀྱི་མི་སྣས་ཀྱིས་བོད་ཀྱི་ཆེད་དུ་ལས་ཀ་བྱེད་དུས་སྐབས་སུ་ཨ་ནི་དེ་ཁོ་རང་ཚོའི་སྲིད་ཇུས་དེ་ལ་བཀག་སྡོམ་བྱེད་ཀྱི་ཡོད་པ་ཡིན་ན། ཨ་ལམ་སང་མི་དག་ཅིག་ཅིག་འཛིན་བཟུང་བྱེད་ཡ་དང་ཉེས་པ་ཕོག་པའི་ཀྱི་གནས་ཚུལ་དེ་ད་མང་པོ་ཞེ་པོ་བྱུང་ར། ད་སྒྲོལ་དཀར་ལགས་གསུངས་ས་ཤེས་རབ་རྒྱ་མཚོ་ལགས་ཡང་དེ་ག་རང་རེད། ཤེས་རབ་རྒྱ་མཚོ་ལགས་དེའི་སྔོན་ལ་ཆ་བཞག་ན་བོད་དེ་གུང་ཁྲན་ཏང་དང་གོ་མིན་ཏང་ལ་བློ་གཏད་གཅིག་སྒྲིལ་བྱས་རྗེས་བོད་ཀྱི་ནང་གི་སྐུ་དྲག་གི་གཤིས་ཀ་འདི་འདྲ་འདི་འདྲ་འདི་འདྲ་ཡོད་རེད་ཟེར་ཚང་མ་ལོ། ཤེས་རབ་རྒྱ་མཚོ་ལགས་ཀྱིས་སློབ་སྟོན་བྱེད་ཀྱི་འདུག་བ་རྒྱ་ནག་གིས་ཁོ་ལ་སྐད་ཆ་བཤད་དུས་ཁོ་ཁོ་ཐུག་དུས་སྐབས་སུ་དཔེ་ཤ་སྤྲད་ན་ཁོ་བློ་ཁུག་གི་རེད་ཟེར་དང་སྐད་ཆ་དེ་འདྲ་བཤད་ན་ཁོ་བློ་ཁུག་གི་རེད་ཟེར་ན་ཤེས་རབ་རྒྱ་མཚོ་ལགས་སྐུ་དྲག་དེ་ཚོ་ཚང་མ་འཆམ་པོ་ཡོད་རེད་བ། འཆམ་པོ་ཡོད་དུས་སྐབས་སུ་ད་དཔེ་བཞག་ན་ཟུར་ཁང་ཡིན་པ་ན་ཟུར་ཁང་དང་ཤེས་རབ་རྒྱ་མཚོ་ལགས་གཉིས་པོ་འཆམ་པོ་ཡོད་རེད་འཆམ་པོ་འདུག་བ་ཚ་རོང་ཡང་འཆམ་པོ་འདུག་བ་བྱས་ཙང་དེ་དེ་གཤིས་ཀ་ཚང་མ་ཧ་གོ་དུས་སྐབས་སུ་ཨ་ནི་མ་ནི། རྒྱ་མི་ལ། ཨ་ནི་དེ་སྐུ་དྲག་དེ་ལ་དེ་འདྲ་དེ་འདྲ་བྱས་ན་ཨ་ནི་ཁོ་བློ་ཁུག་གི་རེད་དང་དེ་ལ་དེ་ལ་ཁོ་ལ་ཁོ་དེ་འདྲ་ལ་དགའ་པོ་ཡོད་པ་རེད་ཟེར་དང་ཁོའི་གཤིས་ཀ་དེ་འདྲ་རེད་ཟེར། རྒྱུས་སྟོན་བསྟན་པ་ལུང་བསྟན་ཟེར་གི་ར་ང་ཚོས། བསྟན་པ་ལུང་བསྟན་བྱེད་མཁན་སོ་སོ་ཤེས་རབ་རྒྱ་མཚོ་ལགས་དེ་འདྲ་ཆགས་བསྡད་གི་འདུག་ཨ། བྱས་ཙང་ད་ང་ཚོས་ང་རང་ཚོས་རང་གི་ཡང་ག་རེ་ཟེར་ན། གཅིག་སྒྲིལ་མ་བྱུང་བའི་རྐྱེན་གྱིས་ཤེས་རབ་རྒྱ་མཚོ་ལགས་རེད་ལྕེ་འཇིགས་མེད་རེད་དེ་ཚོ་གཅིག་སྒྲིལ་མ་བྱུང་བའི་རྐྱེན་གྱིས་ཨ་ནི། རྒྱ་ནག་ལ་གོ་སྐབས་མང་པོ་ཞིག་སྤྲད་བསྡད་འདུག་ཨ། དེ་མིན་ཚོ་ང་རང་ཚོས། སྐབས་དུས་གཅིག་བཀྲིས་ལོ་རྒྱུས་འོག་ཏུ་ཡོད་པ་ཡིན་ན་ཨ་ནི་ཡིས་དེ་འདྲ་རང་དང་དཀའ་ངལ་འཕྲད་ཨ་ཡོང་ན་བསམ་བསམ་བློ་ཅིག་འཛམ་བུ་གླིང་ཁོ་རང་ལ་འགྱུར་བ་ཤུགས་ཆེ་པོ་ཅིག་འགྲོ་གི་བསྡད་ཡོད་ར་དམར་ཤོག་ལ་ཉེ་དེ་ལ་སྐབས་དེ་དུས་མི་ཚང་མ་ཞེད་སྣང་བྱེད་ཀྱི་ར་ཤི་ཡའི་དམར་ཤོག་དེ་གི་ཞེད་སྣང་ཀུ་ཅི་མི་ཚང་མ་ཞེད་སྣང་བྱེད་དགོས་རེད་མཐའ་མཚམས་ཀྱི་རྒྱལ་ཁབ་ཚང་མ་ལོ་ཞེད་སྣང་བྱེད་དགོས་རེད་ད་ཞེད་སྣང་མ་བྱེད་མཁན་རོགས་པ་བྱེད་མཁན་ལི་མཉམ་འདྲིས་བྱེད་དགོས་བསམ་སེམས་འདོད་པ་ཡོད་རྒྱུ་རྒྱ་གར་དེ་མ་གཏོགས་པའི་གི་ཨེ་ཤི་ཡའི་རྒྱལ་ཁབ་ཚང་མ་ལོ་ཅིག་ད་དམར་ཤོག་ལ་ཞེད་སྣང་ལོ་བྱེད་གི་བ་རེད་ཨ་ལྷག་པར་དུ་ཨ་མི་རི་ཀ་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་སྐབས་དེ་དུས་ད་དམར་ཤོག་ལ་ཞེད་སྣང་བྱེད་གི་བ་ར་བ

བདག་རང་ཅིག་ཆགས་ཀྱི་ཡོད་དུས་ཨ་ནི་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་འདི་གལ་ཆེན་པོ་ཞེ་དྲག་ཅིག་རེད་ལ་སྟོབས་ལགས་ད་ད་ལྟ་ང་ཚོ་ཡང་དུས་ཚོད་ཀྱི་རྐྱེན་པས་ད་ད་རིང་གི་ལེ་ཚན་འདི་ད་ག་ཚམ་བཞག་གི་ཡིན་ད་རིང་ང་ཚོ་ལེ་ཚན་ནང་ལོགས་ལ་ཡང་ལོ་རབས་ལྔ་བཅུའི་ནང་གི་ལོ་རྒྱུས་ཀྱི་གནས་ཚུལ་ཁག་ལ་སྟོབས་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་ཆེ་གནང་སྒྲོལ་དཀར་ལགས།